གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏཱན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དྲུག་པའི་ཚེས་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་ལྔ་རེས་གཟའ་མིག་དམར་ཉིན་གྱི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་དོན་གྲུབ་རྣམ་རྒྱལ་བཅས་ང་ཚོ་ཐུན་མོང་གིས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་བཞིའི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུ་གཉིས་ནས་བརྟན་བཞུགས་འདེགས་འབུལ་ཞུས་གནང་ཡོད་པ་སོགས་དེ་རིང་གི་གསར་འགྱུར་ཁག་དང། ཡང་ཁ་སང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་སུ་དད་ལྡན་ཆོས་ཞུ་བ་རྣམས་ལ་འཕགས་པ་ཐུགས་རྗེ་ཆེན་པོའི་བཀའ་དབང་བསྩལ་གནང་མཛད་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཨ་རིའི་ནེའུ་ཡོག་དང་ནེའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་ཀྱི་བློ་གསལ་སྐྱེད་ཚལ་གྱི་དགེ་རྒན་དང་ཕ་མ་རྣམས་ལ་བོད་ཀྱི་སྐད་ཡིག་རྒྱུན་འཛིན་དང་སིའི་ཤེས་ཡོན་སློབ་གསོའི་ཟབ་སྦྱོང་འཚོགས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཅེག་སྤྱི་མཐུན་རྒྱལ་ཁབ་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་དང་བོད་མིའི་གནད་དོན་ཐད་མུ་མཐུད་རྒྱབ་སྐྱོར་གནང་རྒྱུ་ཡིན་ལུགས་ནན་བརྗོད་གནང་ཡོད་པའི་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་དང། དེ་ནས་འཕྲོད་བསྟེན་གྱི་ལེ་ཚན་དང་མཇུག་ཏུ་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་བཅས་ལས་རིམ་ཁག་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་ཞུ་གི་ཡིན། ཁ་ས་ཟླ་བ་འདིའི་ཚེས་ཉི་ཤུ་བཞི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུ་གཉིས་ནས་བརྟན་བཞུགས་འདེགས་འབུལ་ཞུས་གནང་ཡོད་པ་རེད་དེའི་སྐོར་འདི་གའི་ལ་དྭགས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་ས་གནས་ས་ཐོག་ནས་བཏང་པའི་གནས་ཚུལ་གསན་རོགས་གནང། ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་བཞི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུ་གཉིས་ནས་བརྟན་བཞུགས་འབུལ་གནང་སོང།

ཉེ་བོ་ཡང་རྒྱ་བསྐྱེད་རྒྱ་རྩོམ་དུ་ཐོགས་བྱུང་བ་རེད། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་རྒྱལ་ས་གླེའི་ཕྱོགས་སུ་མཛད་འཆར་གཙོ་བོ་གཅིག་ལ་དྭགས་ཞི་བའི་ཚལ་གསུང་ཆོས་ར་བར་ཉིན་གསུམ་གྱི་གསུང་ཆོས་དེ་ཆགས་ཀྱི་ཡོད་པས་དུས་ལ་དྭགས་ས་གནས་གང་ས་ནས་མི་སྟོང་ཕྲག་ལྷག་གསུང་ཆོས་སྐབས་ཞབས་ཕྱི་ཞུ་བར་དང་བླངས་ཐོན་གྱི་འདུག་ད་ལན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དང་བླངས་ཞབས་ཞུ་བ་ཁག་ཅིག་ལ་བཅར་འདྲི་ཞུས་ཡོད་གླེ་ནས་ཡིན་པ་བོད་པ་ཁ་ཆེ་ཡིན་པ་ན་སིའི་མ་ལགས་ཀྱིས་དུས་རྒྱུན་དུ་དགོས་མཁོ་ཅན་གྱི་ནད་པ་མང་པོ་སྐྱེལ་འདྲེན་གནང་གི་འདུག་པས་ད་ལན་ཉིན་གསུམ་རིང་ཁོང་དང་ནང་མི་ནས་རིན་མེད་ཐོག་ལོ་ན་རྒན་པ་དང་དགོས་མཁོ་ཅན་གྱི་ཆོས་ཞུ་བ་མང་པོ་གསུང་ཆོས་ར་བར་སྐྱེལ་འདྲེན་གྱི་ཞབས་ཞུ་ཞུས་གནང་འདུག་དེ་དང་འབྲེལ་ན་སིའི་མ་ལགས་ཀྱིས། Ladakh Rescue Center གྱི Owner ཡིན། ཨཱན་ང་ལྷ་ས་ཁ་ཆེ་ཡིན། དེ་རིང་ང LBA དང VKV གྱི Opportunity ཅིག་སྤྲད་ན་སྐྱིད་དེ། ང་ཚོའི Service སྤྲད་ཡ་ང་ཁོ་རང་རྣམ་པ་ཚོ་ཐུགས་རྗེ་ཆེ་ཡིན། ཐུགས་རྗེ་ཐུགས་རྗེ་གནང་ཞུ་གི་ཡིན། ཨཱ་ནི།

ཞི་བ་ཚལ་གསུང་ཆོས་རྭ་བར་ཆོས་ཞུ་བ་ཁྲི་ཕྲག་ལྷག་ཕེབས་ཡོད་པ་དང་གསུང་ཆོས་ཚར་རྗེས་གད་སྙིགས་ཡང་མང་པོ་ཡོད་དུས་དཔལ་མཛེས་དབང་མོ་ལགས་ཀྱིས་འགན་འཁུར་འོག་དྭང་བླངས་གཞོན་སྐྱེས་མི་གྲངས་བདུན་ཅུ་ཙམ་ཡོད་པ་ཚང་མས་གད་སྙིགས་དབྱེ་བ་ཕྱེ་བ་སོགས་ཀྱི་ཕྱག་ལས་གནང་གི་འདུག། ང་རང་དུས་རྒྱུན་དུ་ཁོར་ཡུག་གཙང་བཟོ་དང། དེང་སང་འཛམ་གླིང་ནང་ཚ་དྲོད་ཆེ་རུ་འགྲོ་བ་དང་གནམ་གཤིས་འགྱུར་ལྡོག་མང་པོ་སླེབས་པའི་བརྒྱུད་གད་སྙིགས་ཚང་མ་ལ་ཅི་བྱེད་དགོས་པ་གལ་ཆེན་པོ་དཔེ་ཆགས་ཡོད་རེད་སྔོན་མ་ལོའི་གསུང་ཆོས་སྐབས་ང་དང་ངའི་གྲོགས་པོ་ཞིག་གིས་འགན་འཁུར་འོག་ནང་པའི་ཚོགས་འདུ་ལ་ཞུས་ནས་གསུང་ཆོས་སྐབས་གད་སྙིགས་དབྱེ་བ་ཕྱེ་རྒྱུ། བྱུང་སོང། ཡང་ད་ལན་རྒྱལ་བ་རིན་པོ་ཆེའི་གསུང་ཆོས་སྐབས་མི་དེ་འདྲ་མང་པོ་འཛོམས་ཀྱི་ཡོད་དུས་གད་སྙིགས་དབྱེ་བ་ཕྱེ་རྒྱུ་ཡི་གལ་གནད་དེ་མི་རྣམས་ལ་གོ་བ་ཡིན་ན་གོ་སྐབས་བཟང་པོ་ཞིག་ཚོར་གྱི་འདུག་ལ་ང་རང་ཡང་བདེན་པ་བྱིན་རླབས་འཇུག་རེད་བསམ་གྱི་འདུག་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ས་གནས་སུ་དུས་ནམ་ཞིག་ཞབས་སོར་འཁོད་ཡོད་ཚེ་བོད་མི་རྣམས་ལ་ལོགས་སུ་བཀའ་སློབ་བསྩལ་སྲོལ་ཡོད་པ་དེ་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་དྲུག་ཉིན་ལ་དྭགས་བོད་ཁྱིམ་གཡུ་ལོ་བཀོད་དུ་ཡིན་པ་རེད་འདུག་ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་ཡིན། ཡང་ཁ་སང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་སུ་དད་ལྡན་ཆོས་ཞུ་བ་རྣམས་ལ་འཕགས་པ་ཐུགས་རྗེ་ཆེན་པོའི་བཀའ་དབང་སྩལ་གནང་མཛད་ཡོད་ཅིང་དེའི་སྐོར་འདི་གའི་ལ་དྭགས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་བསྐྱར་དུ་གསན་རོགས་གནང།
ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གསུམ་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ཞི་བ་ཚལ་གསུང་ཆོས་རྭ་བར་ཐུགས་རྗེ་ཆེན་པོའི་བཀའ་དབང་བཀའ་དྲིན་བསྩལ་གནང་སོང་ལ་སྐབས་དེར་མགོན་པོ་གང་ཉིད་མཆོག་གིས་སུ་ལ་ཡིན་ནའི་ཕན་སེམས་བྱེད་རྒྱུ་དང་ནམ་ཞིག་གནོད་པ་བསྐྱལ་མཁན་གྱི་མི་ལྷ་འདྲེ་སུ་ཞིག་ཡོད་ན་ཚང་མ་ལ་སྙིང་རྗེ་སྒོམ་དགོས་པའི་བཀའ་སློབ་གནང་སོང། བླ་མ་དང་སློབ་མ་མཚན་ལྡན་ཚན་གྱི་དམིགས་བསལ་གྱི་ད་དམ་ཚིག་གི་འབྲེལ་བ་བྱས་བསྡད་པ་རེད།

དེ་བཞིན་ཡང་མགོན་པོ་གང་ཉིད་མཆོག་གིས་བཀའ་དབང་གནང་གྲུབ་སྐབས་དད་ལྡན་ཆོས་ཞུ་བ་རྣམས་ལ་རིགས་རུས་ཀྱི་དབྱེ་བ་ཕྱེས་ཏེ་མཐོང་ཆུང་དང་ཁྱད་གསོད་ཁྱོན་ནས་མི་བྱེད་པར་མི་གཅིག་གྱུར་ཡིན་བསམ་དགོས་པ་དང་མི་ཚང་མ་གཅིག་མཚུངས་རེད་མ་གཏོགས་རིགས་རུས་ཀྱི་སྐད་ཆ་བཤད་པ་དང་དབུལ་ཕྱུག་གི་སྐད་ཆ་བཤད་རྒྱུ་ཁྱོན་ནས་བྱེད་རྒྱུ་མེད་པ་མི་ཚང་མར་བརྩེ་སེམས་སྒོམ་དགོས་ཅེས་བཀའ་སློབ་སྩལ་གནང་སོང། རིགས་རུས་སྐད་ཆ་བསྒྱར་བས་ང་རང་ཚོ་རེད། པས་དེ་རིགས་དམན་པ་རེད་བྱ་རོགས། ཨོ་དེ་འདྲས་ཀྱི་ཅིག་ཁྱད་གསོད་བྱས་པ་འདི་ནམ་ཡང་བྱེད་ཆོག་མ་ཐག

ད་རེས་བཀའ་དབང་སྐབས་ཆར་ཤུགས་བརྒྱབ་ཡོད་ན་ཡང་ལ་དྭགས་ས་གནས་སུ་གནས་མཁན་གྱི་ལ་དྭགས་ཡུལ་མི་དང་བོད་མི་མ་ཟད་ས་ཕྱོགས་གང་ས་ནས་དད་ལྡན་ཆོས་ཞུ་བ་དྲུག་ཁྲི་ལྔ་སྟོང་ཕེབས་འདུག་ལ། ཨ་རི་ནས་ཡིན་པ་ཆོས་ཀྱི་ཉི་མ་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན་དུ། ང་དང་ངའི་མནའ་མ་གཉིས་རྒྱལ་བ་རིན་པོ་ཆེའི་གསུང་ཆོས་ཞུ་བར་ལ་དྭགས་ལ་ཡོང་བ་ཡིན། འཕགས་པ་སྤྱན་རས་གཟིགས་རང་གིས་སྤྱན་རས་གཟིགས་ཀྱི་བཀའ་དབང་གནང་བ་དེ་དཀོན་པོ་ཞེ་དྲག་རེད། ཡང་སུ་ཞིག་ལ་ཚེ་འདིའི་ནང་སངས་རྒྱས་ངོ་མ་ནས་བྱིན་རླབས་ཞུ་རྒྱུ་ཡི་གོ་སྐབས་ཡོད་ན་གོ་སྐབས་དེ་འདྲ་གློད་རྒྱུ་ཡོད་མ་རེད། ཡང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གཞིས་ཁོངས་ནས་ཡིན་པ་བསོད་ནམས་དབྱངས་ཅན་ལགས་ཀྱིས། རྒྱལ་བ་རིན་པོ་ཆེ་ཁོང་གི་ཐུགས་རྗེའི་སྐུ་དྲིན་ལ་ལ་དྭགས་ལ་ཐེངས་དང་པོ་མཇལ་ཁ་རག་སོང། དཔེ་ཚོར་བ་དཔེ་མི་སྲིད་སྐྱིད་པོ་དང་ཡག་པོ་ཞིག་བྱུང་སོང། ལ་དྭགས་དཔེ་མི་སྲིད་ཀྱི་ས་ཆ་སྐྱིད་པོ་བྱས་བྱིན་རླབས་ཆེན་པོ་བྱས་དཔེ་མི་སྲིད་ཡག་པོ་འདུག་མཐོ་ཆེ་ན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཞི་བའི་ཚལ་གསུང་ཆོས་ར་བར་ཉིན་གསུམ་གྱི་གསུང་ཆོས་ཉིན་མཐའ་མ་དེ་སང་ཉིན་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་བཞི་ཉིན་ཡིན་པ་དང་དེ་དུས་ལ་དྭགས་ནང་པ་ཚོགས་འདུ་དང་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུ་གཉིས་ནས་མགོན་པོ་མཆོག་ལ་བརྟན་བཞུགས་ཕུལ་རྒྱུ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་ཞུ་གི་ཡིན། རྒྱ་ནག་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནང་དུ་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཀྱི་མཚན་ཐོ་མེད་པ་བཟོ་བཞིན་ཡོད་འདུག། རྒྱ་ནག་གཞུང་གིས་འཆར་གཞི་ལྡན་པའི་སྒོ་ནས་གོ་དོན་ཁ་གསལ་མེད་པའི་ཆབ་སྲིད་ཀྱི་ཉེས་མིང་རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་པ་ཞེས་པའི་ནག་ཉེས་ཕོག་མཁན་གྱི་བོད་ཀྱི་ཆབ་སྲིད་བཙོན་པ་དང་བཙོན་བཟུང་རྣམས་ཀྱི་མཚན་ཐོ་ཡོངས་ཁྱབ་ཏུ་ལྟ་ཐུབ་པའི་རྒྱ་ནག་རྒྱལ་ཡོངས་བཙོན་པའི་ཐོ་གཞུང་རེའུ་མིག་གི་ནང་ནས་མེད་པ་བཟོ་བཞིན་ཡོད་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་གནས་ཚུལ་སྤེལ་འདུག། དེ་ཡང་ལྟེ་གནས་ཁང་ལ་འབྱོར་པའི་ཁུངས་ལྡན་གྱི་གནས་ཚུལ་ནང་གསལ་ལྟར་ན་བཙོན་པའི་ཐོ་གཞུང་ནང་ནས་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཕྱིར་འདོན་བྱེད་པའི་ལས་གཞི་དེ་བོད་རང་སྐྱོང་ལྗོངས་ཟེར་བའི་མངའ་ཁོངས་ཙམ་མ་ཟད་རྒྱའི་ཞིང་ཆེན་གཞན་དུ་ཟླ་སྒྲིལ་བྱས་ཡོད་པའི་བོད་ཀྱི་ས་ཁུལ་ཁག་གི་ཆབ་སྲིད་བཙོན་པའི་གནས་ཚུལ་རྣམས་ཀྱང་ཡོངས་ཁྱབ་ཐོ་གཞུང་ནས་མེད་པ་བཟོ་བཞིན་ཡོད་འདུག་བྱ་སྤྱོད་འདི་ལ་བརྟེན་ནས་རྒྱ་ནག་གཞུང་གིས་སྔ་རྗེས་སུ་བོད་ནང་གི་བོད་མི་ག་ཚོད་ཙམ་ལ་གསང་བའི་ཁྲིམས་བཤེར་དང་བཙོན་འཇུག་ཁྲིམས་ཆད་བཏང་ཡོད་པ། ཤེས་རྟོགས་མི་ཐུབ་པ་བཟོ་བཞིན་ཡོད་པ་བཀོད་འདུག་གནས་ཚུལ་ནང་གསལ་བར་དཔེར་ན་བོད་ཀྱི་སྐད་ཡིག་གི་ཐོབ་ཐང་རྩོད་ལེན་པ་བཀྲ་ཤིས་དབང་ཕྱུག་ལགས་ལ་རྒྱལ་ཁབ་ཁ་བྲལ་ལ་ངན་སྐུལ་བྱས་པའི་ཉེས་མིང་འོག་བཙོན་འཇུག་ཁྲིམས་ཆད་བཏང་བའི་གནས་ཚུལ་རྒྱ་ནག་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནང་དུ་མི་གསལ་བ་མ་ཟད། ཁོང་ཉིད་གློད་གྲོལ་གཏོང་བའི་སྐབས་སུ་ཡང་ཁོང་ལ་བཙོན་འཇུག་ཁྲིམས་ཆད་བཏང་བའི་ཡིག་ཆ་སྤྲད་མེད་པ་རེད། བོད་ཀྱི་ཆབ་སྲིད་བཙོན་པ་མང་པོའི་གནས་ཚུལ་རྒྱ་ནག་གི་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནང་དུ་བཅུག་མེད་པའི་ཐད་སྔ་རྗེས་སུ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་ཀྱང་གནས་ཚུལ་མང་པོ་བཏོན་ཡོད་པ་རེད་ལ་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་བདུན་པའི་ནང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་རྒྱ་ནག་གི་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནང་དུ་མི་གསལ་བའི་བོད་ཀྱི་ཆབ་སྲིད་བཙོན་པ་བཞི་ཡི་གནས་ཚུལ་ཡོངས་བསྒྲགས་བྱས་ཡོད་པའི་ཁོངས་སུ་དིང་རི་བཀྲ་ཤིས་སྟེང་འགྲོ་དགོན་པའི་དགེ་འདུན་པ་ཆོས་རྒྱལ་དབང་པོ་དང་བློ་བཟང་སྦྱིན་པ་ནོར་བུ་དོན་གྲུབ། ངག་དབང་ཡེ་ཤེས་བཅས་ཡིན་ཞིང་ཁོང་རྣམས་ལ་ལོ་ལྔ་ནས་ཉི་ཤུ་བར་གྱི་བཙོན་འཇུག་ཁྲིམས་ཆད་བཏང་ཡོད་པ་དང། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་བོད་མི་དེ་དག་ལ་ཁྲིམས་གཅོད་བྱས་པའི་བརྙན་པར་ཡིག་ཆ་སོགས་དང་བཙོན་འཇུག་གི་དུས་ཡུན་སོགས་ཡོངས་ཁྱབ་ཏུ་མཐོང་རྒྱུ་མེད་ཚུལ་བརྗོད་འདུག་ཅིང་གནད་དོན་དེ་ནི་བོད་རང་སྐྱོང་ལྗོངས་ཟེར་བའི་ནང་དུ་རྒྱུན་ལྡན་ལྟ་བུར་འགྱུར་བཞིན་ཡོད་པར་འགྲེལ་བརྗོད་གནང་ཡོད་པ་རེད། གནད་དོན་དེའི་ཐད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འཛིན་སྐྱོང་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས། རྒྱ་ནག་གཞུང་གིས་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཡོངས་ཁྱབ་ཏུ་མཐོང་ཐུབ་པའི་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནས་མེད་པར་བཟོས་ཏེ་ཁོང་རྣམས་ལ་ཁྲིམས་མེད་ལུགས་མེད་ཀྱིས་བཙོན་འཇུག་མནར་གཅོད་བཏང་པའི་དཔང་རྟགས་གཅིག་ཀྱང་མཐོང་རྒྱུ་མེད་པར་བཟོ་ཐབས་བྱེད་བཞིན་ཡོད་ན་ཡང། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་ནང་གི་ཚོགས་སྒེར་གཉིས་ཀས་རྒྱ་ནག་གི་བྱ་སྤྱོད་ངན་པ་ཐེར་འདོན་ཐོག་བོད་ཀྱི་ཆབ་སྲིད་བཙོན་པ་ཚོ་ཡི་ཡ་ང་བའི་གནས་སྟངས་ཐད་མུ་མཐུད་རྟོག་ཞིབ་མཐིལ་ཕྱིན་པ་ཐུབ་ཐབས་བྱ་ངེས་ཡིན་ཞེས་གསུངས་གནང་འདུག། ཡང་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་གསུམ་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ལྷན་འཛོམས་ཀྱིས་རྒྱ་གར་ནང་བོད་དོན་གོ་རྟོགས་སྤེལ་ཕྱོགས་སྐོར་གནད་འགག་ཆེ་བའི་ཚོགས་འདུ་ཞིག་བསྐོང་ཚོགས་གནང་ཡོད་པ་རེད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པར་གཞིགས་ན་ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་ཉིན་ལྡི་ལི་སྐུ་ཚབ་དོན་གཅོད་ལས་ཁུངས་སུ CGTC ཞེས་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་པའི་རྒྱལ་ཡོངས་ཚོགས་གཙོ་རིན་ཆེན་མཁའ་འགྲོ་ཁེར་མེད་ལགས་ཀྱི་གཙོ་སྐྱོང་འོག་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུའི་ནང་ལྡི་ལི་སྐུ་ཚབ་དོན་གཅོད་བློ་བཟང Shastri ལགས་དང་ཕྱི་དྲིལ་དྲུང་འཕར་བསྟན་འཛིན་ལེགས་བཤད་ལགས། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་པའི་ཟུང་འབྲེལ་ཚོགས་གཙོ་བླ་མ་ཆོས་འཕེལ་བཟོད་པ་ལགས། སྐུ་ཞབས Surendra Kumar ལགས། སྐུ་ཞབས Arvind Nikose ལགས་དེ་བཞིན་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་པའི་ས་གནས་འབྲེལ་མཐུད་པ་དང་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འབྲེལ་མཐུད་པ་དང་ལས་བྱེད་བཅས་མཉམ་ཞུགས་གནང་ཡོད་པ་རེད། ཚོགས་འདུའི་ཐོག་སྐུ་ཞབས་རིན་ཆེན་མཁའ་འགྲོ་ཁེ་མེ་ལགས་ཀྱིས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མར་ལེགས་བཅོས་དགོས་གལ་ཆེ་ཚུལ་དང་ཚོགས་པ་དེ་ཉིད་བོད་མིའི་རང་དབང་འཐབ་རྩོད་ལ་གལ་གནད་ཆེན་པོ་ཆགས་སྐོར་འགྲེལ་བརྗོད་གནང་པ་མ་ཚད་ཚོགས་འདུའི་དམིགས་ཡུལ་གཙོ་བོ་གཉིས་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གམ་ཁོང་གི་སྐུ་ཚབ་ཡང་ན་བོད་མིའི་སྒྲིག་འཛུགས་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དབར་གྲོས་མོལ་སླར་གསོ་ཡོང་ཐབས་དང་རྒྱལ་སྤྱི་དང་རྒྱ་གར་གྱི་དཔོན་རིགས་ལ་གནོན་ཤུགས་སྤྲད་པའི་ཐོག་རྒྱ་ནག་གཞུང་ནས་བོད་རྒྱ་གྲོས་མོལ་ལ་ཞུགས་རྒྱུར་སྐུལ་འདེད་གཏོང་རྒྱུ་ཡིན་ཞེས་གསུངས་གནང་འདུག། ལྡི་ལི་སྐུ་ཚབ་དོན་གཅོད་བློ་བཟང་ཤཱ་སྟི་རི་ལགས་ནས་འཕགས་བོད་གཉིས་ཀྱི་ལོ་རྒྱུས་ཀྱི་འབྲེལ་བར་ནན་བརྗོད་གནང་པ་དང་སྦྲགས་རྒྱ་གར་གཞུང་མང་གཉིས་ནས་བོད་མི་རྣམས་ལ་འདས་པའི་ལོ་ངོ་བཅུ་ཕྲག་དྲུག་རིང་རྒྱབ་སྐྱོར་རོགས་ཕན་གནང་བར་ཐུགས་རྗེ་ལེགས་འབུལ་ཞུས་གནང་འདུག་ཚོགས་འདུའི་ཐོག་གཙོ་བོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བཅུ་གཅིག་ཚེས་ཉི་ཤུ་བརྒྱད་ནས་ཉི་ཤུ་དགུ་བར་འཚོགས་པའི་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་བདུན་པའི་ནང་ལས་འཆར་གྲོས་ཆོད་གཏན་འབེབས་གནང་པ་ཁག་ལ་གླེང་སློང་གནང་སྟེ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་ལམ་སྟོན་འོག་བོད་དོན་རྒྱབ་སྐྱོར་ཚོགས་པ་མཉམ་འབྲེལ་གྱི་ལས་དོན་སྤེལ་ཕྱོགས་ཇི་དགེའི་ཐད་འཆར་གཞི་འཆར་འགོད་དང་དེ་བཞིན་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་དམིགས་ཡུལ་དང་སྒྲོམ་གཞི་ལས་དོན་བྱེད་ཕྱོགས་ཀྱི་རྩ་འཛིན་སྒྲིག་གཞིར་བསྐྱར་བཅོས་གནང་སྒོ་ཁག་གནང་ཡོད་པ་རེད་ཕྱོགས་མཚུངས་ཚོགས་བཅར་བ་རྣམས་ནས་རྒྱ་གར་མི་སེར་ལ་བོད་དོན་གོ་རྟོགས་སྤེལ་རྒྱུའི་གལ་གནད་དང་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་ལས་དོན་བྱེད་ཕྱོགས་སོགས་ཀྱི་སྐོར་བསམ་ཚུལ་བརྗེ་ལེན་ལྷུག་པོ་གནང་འདུག་ཕྱི་དྲོ་རྒྱ་གར་བྷི་ཇེ་པི་སྲིད་དོན་ཚོགས་པའི་ཚོགས་མི་རྒན་པ་བྷི་ཇེ་ཇོ་ལི་ལགས་ནས་རྒྱབ་སྐྱོར་མཚོན་ཆེད་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་ཚོགས་མི་རྣམས་ལ་དགོང་ཚིགས་གསོལ་སྟོན་ཞིག་གོ་སྒྲིག་ཞུས་ཏེ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་ཚོགས་མི་རྣམས་ལ་འཚམས་འདྲི་དང་རྒྱབ་སྐྱོར་མུ་མཐུད་གནང་རྒྱུའི་ཞལ་བཞེས་གནང་ཡོད་པ་བཅས་གནས་ཚུལ་ནང་གསལ་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་བྱང་ཀོ་རི་ཡའི་ཐོག་བཀལ་བའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཉེས་ཆད་ལ་རྒྱ་ནག་ཕྱོགས་ནས་ལག་བསྟར་ནན་པོ་བྱེད་བཞིན་ཡོད་སྐོར་བརྗོད་འདུག་དེ་ཡང་རོའི་ཏེར་གསར་འགྱུར་ལས་ཁང་གིས་ཕྱི་ཚེས་ཉི་ཤུ་བཞི་ཉིན་སྤེལ་བའི་གནས་ཚུལ་ལ་གཞིགས་ན་རེས་གཟའ་པ་སངས་ཉིན་འབྱོར་ལྡན་རྒྱལ་ཁབ་བདུན་དང་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་གཉིས་ཀྱིས་མཉམ་འབྲེལ་རྒྱལ་ཚོགས་སུ་རྒྱ་ནག་གཞུང་ཚབ་པ་ཀྲང་ཡུའུ་ཡི་མིང་ཐོག་ཏུ་འཕྲིན་ཡིག་ཞིག་བསྐུར་བ་བརྒྱུད་བྱང་ཀོ་རི་ཡས་མཉམ་འབྲེལ་རྒྱལ་ཚོགས་ཀྱིས་བཀལ་བའི་ཉེས་ཆད་ལས་གཡོལ་ཐབས་སུ་རྒྱ་ནག་རྒྱ་མཚོའི་བརྒྱུད་ཚོང་འབྲེལ་བྱེད་ཀྱི་ཡོད་པའི་སྐྱོན་འཛུགས་དང་སྦྲགས་རྒྱ་ནག་གཞུང་ནས་དེ་ལྟར་བཀག་སྡོམ་བྱེད་དགོས་ལུགས་ཞུ་སྐུལ་བྱས་པའི་རྗེས་རེས་གཟའ་ཟླ་བའི་ཉིན་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱིས་བྱང་ཀོ་རི་ཡར་བཀལ་བའི་ཉེས་ཆད་ལ་རྒྱ་ནག་གཞུང་ནས་ལག་བསྟར་ནན་པོ་བྱེད་བཞིན་ཡོད་པར་ལན་འདེབས་བྱས་འདུག་རེས་གཟའ་པ་སངས་ཉིན་བསྐུར་བའི་འཕྲིན་ཡིག་དེའི་ནང་བྱང་ཀོ་རི་ཡས་རྒྱ་ནག་གི་ཤཱན་ཚ་བེ་ཞེས་པའི་མཚོ་ཁུལ་དུ་མུ་མཐུད་ནས་རྒྱལ་ཚོགས་ཀྱིས་བཀག་སྡོམ་བྱས་པའི་ཉེས་ཆད་ལས་གཡོལ་ཏེ་རྡོ་སྣུམ་སྐྱེལ་འདྲེན་གྱི་གྲུ་གཟིངས་མང་པོ་འགྲུལ་བཞུད་བྱེད་བཞིན་ཡོད་པའི་སྐོར་བརྗོད་ཡོད་ཅིང་འཕྲིན་ཡིག་དེའི་ཐོག་འབྱོར་ལྡན་རྒྱལ་ཁབ་བདུན་ཏེ་ཨ་རི་དང་ཁེ་ན་ཌ་དབྱིན་ཡུལ་དང་ཇར་མ་ནི་ཧྥྲང་སི་ཨི་ཏི་ལི་ཉི་ཧོང་དེ་བཞིན་ཨོ་སི་ཀྲོ་ལི་ཡ་དང་ནེའུ་ཙི་ལན་ལྷོ་ཀོ་རི་ཡའི་རྒྱལ་ཁབ་བཅས་ཀྱིས་ས་རྟགས་བཀོད་ཡོད་ཅིང་འཕྲིན་ཡིག་དེ་བཞིན་བདུན་ཕྲག་འདིའི་ནང་རྒྱ་ནག་གི་ཚད་མཐོའི་གཟིགས་སྐོར་སྐུ་ཚབ་ཚོགས་པ་ཞིག་བྱང་ཀོ་རི་ཡའི་ནང་ཕྱོགས་བསྐྱོད་དུ་འབྱོར་བའི་སྔ་ནུབ་ཏུ་བསྐུར་བ་ཞིག་ཡིན་འདུག་རེས་གཟའ་ཟླ་བའི་ཉིན་མཉམ་འབྲེལ་རྒྱལ་ཚོགས་སུ་རྒྱ་ནག་གཞུང་ཚབ་ལས་ཁང་གི་མགྲིན་ཚབ་པས Twitter དྲ་ཚིགས་ཐོག་རྒྱ་ནག་ཕྱོགས་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་སྲུང་སྐྱོབ་ལྷན་ཁང་གིས་གཏན་འབེབས་བྱས་པའི་གྲོས་ཆོད་ཡོངས་ལ་རྒྱལ་སྤྱིའི་ཐོག་འགན་འཁུར་ལྡན་པའི་སྒོ་ནས་ལག་བསྟར་དོན་འཁྱོལ་གྱི་བརྩི་བཀུར་དང་ལེན་བྱེད་བཞིན་ཡོད་ལུགས་དང་འབྲེལ་ཡོད་རྒྱལ་ཁབ་ཚང་མས་ཀྱང་བྱང་ཀོ་རི་ཡའི་ཐོག་རྒྱལ་ཚོགས་ཀྱི་གྲོས་ཆོད་ཁག་ལ་བརྩི་བཀུར་དང་ལེན་བྱེད་དགོས་པའི་འབོད་སྐུལ་དང་སྦྲགས་བྱང་ཀོ་རི་ཡ་དང་གྲོས་མོལ་བསྐྱར་གསོ་བྱས་ནས་ཆབ་སྲིད་ཀྱི་རྙོག་གླེང་སེལ་ཐབས་བྱེད་དགོས་ལུགས་ལན་འདེབས་བྱས་ཡོད་པ་རེད། ཡང་རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་གྱི་དཀའ་ངལ་ཅི་ཆེ་འཕྲད་པའི་རྗེས་ད་ཆ་རྒྱལ་ནང་དཔལ་འབྱོར་བསྐྱར་གསོའི་སླད་རྒྱ་ནག་གཞུང་ནས་དཔལ་འབྱོར་ཡར་རྒྱས་ལ་དམིགས་པའི་མཐུན་འགྱུར་དང་སྲིད་ཇུས་གཏན་འབེབས་བྱ་རྒྱུ་ཡིན་པའི་ལས་འཆར་ཁས་ལེན་བྱས་ཡོད་ལུགས་རོའེ་ཏར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་འདུག། འཛམ་གླིང་ཐོག་དཔལ་འབྱོར་སྟོབས་ཤུགས་ཆེ་ཤོས་ཨང་གཉིས་པ་རྒྱ་ནག་ནང་རྒྱལ་ནང་དང་རྒྱལ་ཕྱི་གཉིས་ཀའི་ཐོག་ནས་ཅ་དངོས་ཀྱི་དགོས་མཁོ་དང་ཉོ་ཚོང་གི་ཚད་གཞི་ཉུང་དུ་ཕྱིན་ནས་འདི་ལོ་དཀྱིལ་མཚམས་བར་དཔལ་འབྱོར་འཕེལ་ཚད་ཧ་ཅང་དམའ་རུ་སོང་བར་བརྟེན། དཔལ་འབྱོར་བསྐྱར་གསོའི་སླད་གཞུང་ཕྱོགས་ལ་མཐུན་རྐྱེན་སྦྱོར་སྤྲོད་བྱེད་དགོས་པའི་གནོན་ཤུགས་སླེབས་བཞིན་ཡོད་པ་རེད། རྒྱ་ནག་གི་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གི་གནས་ཚུལ་ལུང་འདྲེན་བྱས་པའི་ནང། ཉེ་ཆར་སྲིད་འཛིན་ཞི་ཅིན་ཕིང་གི་གཙོ་སྐྱོང་འོག་རྒྱ་ནག་གི་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་འདུ་འཚོགས་ཡོད་ཅིང་ཚོགས་འདུའི་ཐོག་རྒྱ་ནག་ནང་ཁུལ་དུ་ཅ་དངོས་ཉོ་ཚོང་གི་ཚད་གཞི་དམའ་རུ་སོང་བ་དང་བཟོ་ཚོང་ལས་ཁང་ཚོའི་ཚོང་ལས་གཉེར་སྐྱོང་ལ་དཀའ་ངལ་ཇེ་འཕྲད་དང་དེ་བཞིན་དཔལ་འབྱོར་གྱི་ཐད་ལ་ཕྱིའི་ཁོར་ཡུག་གི་དཀའ་རྙོག་ལ་སོགས་པའི་གནད་དོན་དུ་མའི་དཀའ་ངལ་འབྱུང་བཞིན་ཡོད་པར་ངོས་འཛིན་གྱིས་དེ་དག་ལ་གདོང་ལེན་བྱ་ཐབས་ཀྱི་སྲིད་ཇུས་གཏན་འབེབས་བྱ་རྒྱུའི་མོས་མཐུན་བྱུང་ཡོད་ལུགས་བཀོད་ཡོད་པ་རེད། ཆབ་སྲིད་གྲོས་ཚོགས་ཀྱི་ཚོགས་འདུའི་ནང་དཔལ་འབྱོར་འཕེལ་རྒྱས་ལ་དམིགས་ནས་རྒྱ་ནག་གི་ཤོག་སྒོར་གྱི་རིན་ཐང་དང་སྔོན་རྩིས་ལ་སྟངས་འཛིན་ནན་པོ་བྱ་རྒྱུ་དང་རྒྱལ་ནང་དུ་དངོས་ཟོག་གི་ཚོང་འབྲེལ་འཕེལ་རྒྱས་སླད་མང་ཚོགས་ཀྱི་གླ་འབབ་དང་ཡོང་འབབ་སྤར་ཆ་བྱེད་རྒྱུ་དང་དེ་བཞིན་མ་འཛུགས་ཀྱི་ལས་གཞི་རྒྱ་ཆེར་གཏོང་བ། ས་ཁང་གི་སྒྲིག་གཞི་བསྐྱར་བཅོས་ལ་སོགས་པའི་ལས་འཆར་མང་དག་ཞིག་ལག་བསྟར་བྱེད་རྒྱུ་ཡིན་ལུགས་གསལ་བསྒྲགས་བྱས་འདུག་ལ་སྲིད་འཛིན་ཞི་ཅིན་ཕིང་གིས་ལོ་འདིའི་ནང་རྒྱལ་ནང་དཔལ་འབྱོར་ཡར་རྒྱས་ཀྱི་དམིགས་འབེན་དོན་འཁྱོལ་ཐུབ་པ་བྱེད་རྒྱུ་ཡིན་ལུགས་ཀྱང་བརྗོད་ཡོད་པ་ཤིན་ཧྭ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་འདུག། གནས་ཚུལ་ནང་གསལ་བར་འདི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོར་རྒྱ་ནག་གི་དཔལ་འབྱོར་འཕེལ་ཚད་དེ་བརྒྱ་ཆ་ལྔའི་དམིགས་ཚད་སྲུང་གི་ཡོད་རུང་འདི་ལོ་འགོ་སྟོད་ཀྱི་འཕེལ་ཚད་ལ་བལྟས་ན་དམིགས་ཚད་དམའ་བོ་དེ་ཡང་འགྲུབ་མི་ཐུབ་པའི་ཉེན་ཁ་ཡོད་པ་མ་ཚད། དཔལ་འབྱོར་དཔྱད་ཞིབ་པ་ཁག་གིས་རྒྱ་ནག་གཞུང་ནས་དཔལ་འབྱོར་འཕེལ་རྒྱས་ཀྱི་སྲིད་ཇུས་གཏན་འབེབས་བྱས་ན་ཡང་རྒྱ་ནག་རྒྱལ་ཡོངས་ཀྱི་བུ་ལོན་གྱི་ཚད་གཞི

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུ་བཞིན་པ་ཡིན། ཨ་རིའི་ནེའུ་ཡོག་དང་ནེའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་ཀྱི་བློ་གསལ་སྐྱེད་ཚལ་གྱི་དགེ་རྒན་དང་ཕ་མ་རྣམས་ལ་བོད་ཀྱི་སྐད་ཡིག་རྒྱུན་འཛིན་དང་སི་ཡིའི་ཤེས་ཡོན་སློབ་གསོའི་ཟབ་སྦྱོང་འཚོགས་ཡོད་པའི་སྐོར། འདི་གའི་གསར་འགོད་པ་བློ་བཟང་ཆོས་འཕེལ་ལགས་ཀྱིས་བཏང་པའི་གནས་ཚུལ་གསན་རོགས་གནང། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་དང་ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པ་ཐུན་མོང་གིས་གོ་སྒྲིག་ཞུས་ཏེ། ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གསུམ་སྟེ་རེས་གཟའ་ཉི་མའི་ཉིན་གུང་རྒྱབ་ཆུ་ཚོད་བཅུ་གཉིས་དང་ཕྱེད་ཀ་ནས། ལྔ་དང་ཕྱེད་ཀའི་བར་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་འོག་མའི་ནང་དུ། བློ་གསལ་སྐྱེད་ཚལ་གྱི་དགེ་རྒན་དང་ཕ་མ་རྣམས་ལ། བོད་ཀྱི་སྐད་ཡིག་རྒྱུན་འཛིན་དང།

ཟབ་སྦྱོང་སྤྲད་གནང་ཡོད་པའི་སྐོར་གྱི་འགྲེལ་བརྗོད་གནང་སོང། ལྟ་འདི་ཕྱོགས་ཡོངས་ནས་ཞུས་པ་ཡིན་ན་སྤྱིར་བཏང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཆེན་ག་དུས་འཚོགས་པ་ཡིན་ནའི་བོད་པའི་གཞོན་སྐྱེས་རྣམས་ལ་སཱི་ཤེས་ཡོན་གྱི་སློབ་གསོ་དང་སྐད་ཡིག་ཡར་རྒྱས་ལ་ཡང་ལྟ་ཤུགས་རྒྱག་དགོས་རྒྱུ་དེ་ག་དུས་ཡིན་ནའི་ཡོད་རེད་དེ་གཞི་རྩ་ལ་བཞག་བྱས་ན་ནིང་སྤྱི་ཟླ་གསུམ་པའི་ནང་ལ་ཀལ་ཕོ་ནི་ཡ་ལ་གཅིག་འཚོགས་པ་རེད་ལྟ་འདིའི་མཇུག་སྐྱོང་རུ་བྱས་རྗེས་ད་རེས་དོན་གཅོད་ཁང་བྱས་འདི་གང་ལ་ཡ་སྟེ།

བོད་སྐད་དང། བོད་ཡིག་ཡར་རྒྱས་ཡོང་བར་ཐབས་ཤེས་གང་འདྲ་བྱེད་དགོས་མིན་ཐད་ནས། བློ་གསལ་སྐྱེད་ཚལ་གྱི་དགེ་རྒན་དང་ཕ་མ་རྣམས་ལ་ལམ་སྟོན་གནང་ཞིང། ཨི་མོ་རི་ཡ་གཙུག་ལག་སློབ་གཉེར་ཁང་གི་ཆོས་ལུགས་སྡེ་ཚན་གྱི་སློབ་དཔོན་ཆེན་མོ། འབུམ་རམས་པ་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས་དང། སིའི་ཤེས་ཡོན་སློབ་གསོའི་ཟབ་སྦྱོང་གི་འབྲེལ་མཐུད་པ། བརྩོན་འགྲུས་བསམ་འཕེལ་ལགས་གཉིས་ཀྱིས། སིའི་ཤེས་ཡོན་སློབ་གསོའི་སྐོར་ལ་ཟབ་སྦྱོང་གནང་ཡོད་པ་རེད། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཆོས་ལོ་ཆོས་འཕེལ་ཡིན།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུ་བཞིན་པ་ཡིན། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་དང་བོད་མིའི་གནད་དོན་ཐད་མུ་མཐུད་རྒྱབ་སྐྱོར་གནང་རྒྱུ་ཡིན་ལུགས་ནན་བརྗོད་གནང་ཡོད་པའི་སྐོར་དབྱངས་སྒྲོལ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་གསན་རོགས་གནང། སྤྱི་ཟླ་བདུན་པའི་ཚེས་ཉི་ཤུ་གཉིས་ཉིན་བྱང་ཨ་མི་རི་ཀའི་བོད་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་མཆོག་གྲུབ་མཆོག་གིས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་དུ་ཡོད་པའི་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ་སྐུ་ཞབས་མི་ལོ་སི་ལཱབ་སི་ཏྲེ་སིཀ་མཆོག་དང་མཇལ་འཕྲད་གནང་སྟེ། ཅེཀ་སྤྱི་མཐུན་རྒྱལ་ཁབ་ནས་བོད་དང་བོད་མིའི་རྩ་དོན་ཐད་ཚད་མཐོའི་རྒྱབ་སྐྱོར་གནང་དང་གནང་མུས་ཡིན་པར་ཐུགས་རྗེ་ཆེ་ཞུས་གནང་བ་དང་དུས་མཚུངས་ཅེཀ་སྤྱི་མཐུན་རྒྱལ་ཁབ་ནས་གཞི་རྩའི་འགྲོ་བ་མིའི་ཐོབ་ཐང་དང། རང་ཐག་རང་གཅོད་སྲུང་སྐྱོབ་སོགས་ལ་རྒྱབ་སྐྱོར་གནང་བའི་ཐོག་ནས་འཛམ་གླིང་སྟེང་གི་སྲིད་དབང་སྒེར་གཅོད་བྱེད་པའི་བྱ་སྤྱོད་ལ་ཁ་གཏད་གཅོག་གནང་བཞིན་པའི་ཕྱག་ལས་ལ་ཡང་བསྔགས་བརྗོད་གནང་འདུག་གནད་དོན་འདིའི་སྐོར་བྱང་ཨ་མེ་རི་ཁའི་བོད་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་མཆོག་གིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་འགྲེལ་བརྗོད་གནང་དོན། ད་ལྟ་ཅེག་གི་གཞུང་ཚབ་ཆེན་པོ་ཁ་སང་ཐུག་ཡ་དེ་ཡིན་པས་ན་སྤྱིར་བཏང་ཡིན་པ་ན་ང་རང་ཚོ་དེ་རྒྱལ་ས་ཝ་ཤིང་ཏོན་ལ་ཡར་ལོ་ལྟར་རེ་བཞིན་གོང་ས་མཆོག་གི་སྐུའི་འཁྲུངས་སྐར་སྣེ་ལེན་ཞུ་གི་ཡོད་རེད་དོན་གཅོད་ལས་ཁུངས་བྱས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དེ་ག་ནང་བཞིན་ང་རང་ཚོ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཐུན་མོང་ཐོག་ནས་ཨ་ནི་དེ་ཡར་འཁྲུངས་སྐར་གྱི་སྣེ་ལེན་དེ་ལ་ཡིན་པས་ན་ད་ཅེག་གི་གཞུང་ཚབ་ཆེན་པོ་ཡིན་པ་ན་ག་དུས་ན་ཕེབས་ཀྱི་ཡོད་རེད།

ནི་མི་མང་མགོ་འཇོག་ནས་ད་བོད་ཀྱི་ཐོག་ལ་དངོས་གནས་བྱས་ཁ་ཞེ་གཉིས་མེད་ཀྱི་ཚད་མཐོ་བོ་གས་ནི་རྒྱབ་སྐྱོར་གནང་གི་ཡོད་པ་དེ་ལ་ཡང་བོད་མི་གི་ཚབ་ཞུས་བྱས་ཐུགས་རྗེ་ཆེ་ཞུ་ཡག་དང་དེ་ག་ནང་བཞིན་ད་ཅེག་སྤྱི་མཐུན་རྒྱལ་ཁབ་ཡིན་པས་ན་སྔོན་མ་ཨུ་རུ་སུ་དམར་ཤོག་པའི་འོག་ལ་ཡར་ལོ་མང་པོ་ཞིག་རིང་ལ་ཡར་རང་དབང་མེད་ཅེས་དེ་འདྲའི་སྤྱི་ཆིངས་བསྐྱངས་པ་ཡིན་དུས་ཁོ་རང་ཚོ་གི་ད་ལྟའི་གི་ད་ཕྱི་སྲིད་ཀྱི་སྲིད་བྱུས་དེ་ཡིན་པས་ན་འགྲོ་བ་མིའི་ཐོབ་ཐང་ཙམ་མིན་པར་དངོས་གནས་བྱས་རྒྱལ་སྤྱིའི་གི་ཁྲིམས་ཀྱི་འོག་ནས་རང་དབང་གི་ཐོག་ལ་ཡིན་ན་རེད་རང་ཐག་རང་གཅོད་ཐོག་ཡིན་པ་ན་རེད་དངོས་གནས་བྱས་ད་ལངས་ཕྱོགས་དེ་བརྟན་པོ་འཛིན་པ་དེ་ལ་ཡར་ད་ཅིག་བསྔགས་བརྗོད་ཞུ་ཡ་རེད་དེ་ག་ནང་བཞིན་ད་དམངས་གཙོ་རྒྱལ་ཁབ་ཡིན་ན་རེད་རང་དབང་ལུང་པ་གཞན་ཚོ་བས་དངོས་གནས་བྱས་མིག་དཔེ་བལྟ་ཡོད་པ་དེ་ཡིན་པ་དེ་སྐོར་ལ་ཡར་ཞུ་ཡ་བྱུང་སོང་ཨ་ནི་དེ་ག་ནང་བཞིན་བོད་དོན་ཐོག་ལ་ཡར་ད་མུ་མཐུད་ནས་ཨ་ནི་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་གནང་རོགས་གནང་ཅེས་ཆེད་འབོད་སྐུལ་ཞུས་པ་ནང་བཞིན་ཨ་ནི་ད་ལྟ་དེ་གཞུང་ཚབ་ཆེན་པོ་ཐ་ན་མི་ལོ་སི་ཏ་ཤེག་ཡིན་པས་ན་སྔོན་མ་ཅིག་རྒྱ་གར་ལ་ཡར་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་གནང་བའི་སྒང་ལ་ཡར་ཁོ་རང་གིས་ད་ཅིག་གོང་ས་མཆོག། ངོ་ཚོར་བ་གདན་འདྲེན་ཞུ་ཡ་རེད་དེ་ག་ནང་བཞིན་དྲུང་འཕར་སྐབས་ལ་ཡ་བ་གི་གཞུང་ཚབ་ཀྱི་ངོས་ནས་ངོ་མའི་སྣེ་ལེན་གཟབ་རྒྱས་དེ་འདྲ་བྱས་པའི་སྐོར་ལ་ཁོ་རང་གིས་གསུངས་གནང་སོང་དེ་ག་ནང་བཞིན་ངོ་མ་གཅིག་བོད་དོན་ཡིན་ན་རེད་གོང་ས་མཆོག་ལ་ཡ་གུས་ཚུལ་ཆེན་པོ་ཡོད་པ་དེ་ཁོ་རང་གིས་དེ་འདྲ་བྱས་ང་ལ་འགྲེལ་བརྗོད་གནང་སོང་དེ་དང་མཉམ་དུ་མུ་མཐུད་ནས་གཅིག་བོད་དོན་སྐོར་ལ་ཡ་ཁོ་རང་དེ་ཕྱག་ལས་གནང་བའི་སྐབས་ལ་ཡ་ད་ཅིག་ག་གང་ཐུབ་ཅི་ཐུབ་ཀྱི་རྒྱབ་སྐྱོར་གནང་ཡ་ན་རེད་ང་ཚོས་གིས་མཉམ་དུ་མཉམ་ཞུགས་བྱས་ཀྱི་ག་རི་ཐོག་ལ་ཡོད་པ་ནས་གནང་ཡ་གི་གྲ་སྒྲིག་ཨང་གསར་ཡིན་ཅེས་བྱས་དེ་འདྲ་གསུངས་གནང་སོང།
ཅི་ཆི་ཞོན་ཡིན། རྩ་བའི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་ཟུར་པ་སྐུ་ཞབས་ཝཱ་ཁ་ལོ་ཕ་ཧཱ་ཝཱ་མཆོག་སྐུ་འཚོ་བཞུགས་སྐབས་བོད་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་ཁྲིད་རྣམ་གཉིས་བར་ལ་ཕྱོགས་གང་ཅིའི་ཐད་ནས་མཐུན་ཕྱོགས་ཀྱི་འབྲེལ་བ་མང་པོ་ཡོད་པའི་ཐོག་ནས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་དང་བོད་མིའི་ཐོག་མཐའ་གཅིག་ཏུ་རྒྱབ་སྐྱོར་ཡོད་པའི་སྐོར། ལྷོ་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་ཟུར་པ་ཚེ་དབང་ཕུན་ཚོགས་ལགས་ཀྱིས་ཡིད་ཆེས་བརྟན་པོ་གནང་གི་འདུག། ད་གཙོ་བོ་དེ་ད་ལྟ་སྔ་མོ་ད་ལྟ་ཅེག་སྤྱི་མཐུན་རྒྱལ་ཁབ་ཁྲང་གི་དེ་ནས་ད་ལྟ་དེ་སྲིད་འཛིན་ཝ་ཀི་ལེབ་ཧ་ཝེལ་ད་དེ་གནང་སོང་བ་ཨ་ནི་ཝ་ཀི་ལེབ་ཧ་ཝེལ་ཁོ་རང་མི་གཅིག་ནས་ད་ལྟ་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་སྐོར་ལ་ཡ་རྒྱུན་རིང་པོ་ཞིག་འཐབ་རྩོད་གནང་མཁན་ཞིག་རེད་ལ་ཨ་ནི། སྐྱབས་མགོན་རིན་པོ་ཆེ་ལ་ཡ་ཞེ་པོ་གཅིག་གིས་དད་གུས་དང་འདི་འདྲ་ཞུ་མཁན་ཅིག་རེད་དོ། དེ་ཡིན་དུས་ག་ལ་ཝ་ཀལབ་ཧ་ཝེལ་སྲིད་འཛིན་ཆགས་པའི་གི་རྗེས་ལ་ཡ་ཨན་སྲིད་འཛིན་དང་པོའི་དང་དུས་དབུ་འབྱེད་ཀྱི་དེ་བས་ལ་ཡ་སྐུ་མགྲོན་གཙོ་བོ་ལ་ཡ་སྐྱབས་མགོན་རིན་པོ་ཆེ་གདན་འདྲེན་ཞུས་ཡོད་པ་རེད་པཱ།
ད་དེ་ནས་བཟུང་ནས་དེ་འདྲ་ག་ལ་སོག་རེད་ཅེཀ་སྤྱི་མཐུན་རྒྱལ་ཁབ་དང་བོད་པའི་བར་ལ་གི་འབྲེལ་བ་དེ་ཞེ་པོ་གཅིག་ཉེ་པོ་ཆགས་ཡོད་ཨ་ནི་ལྷག་པར་དུ་ད་ལྟ་ཧ་ཝེལ་གྱིས་དེ་གནང་བའི་གི་ཆགས་ནས་ཅེཀ་རང་ནང་ལོགས་ལ་ཡ་ཁོ་ཚོ་མི་མང་ནང་ལོགས་ལ་སྐྱབས་མགོན་རིན་པོ་ཆེ་ལ་ཡ་དད་གུས་ཞུ་མཁན་དང་འདི་ཚོ་ཤུགས་ཆེན་པོ་ཞེ་པོ་ཅིག་ཨ་ནི་བོད་པའི་འཐབ་རྩོད་དང་ཐག་ཉེ་པོ་ཞེ་པོ་ཅིག་ཆགས་ནས་ཨ་ནི་ཕྱིས་སུ་ཆིབས་བསྒྱུར་ཁ་ཐེངས་མ་ཁ་ཤས་གནང་ཡོད་རེད་ལ་ཨ་ནི་དེ་ནང་བཞིན་གྱི།

ད་ག་བོད་པའི་འཐབ་རྩོད་འདི་ལ་ད་ལྟའི་ཆ་ལ་ལྟ་མི་དགོས་འཚེ་མེད་ཞི་བའི་ལམ་ལ་འགྲོ་གི་ཡོད་རེད་ཨ་ནི་དེ་འཚེ་མེད་ཞི་བའི་ལམ་ལ་འགྲོ་དུས་ཁག་ལ་ཡ་གལ་ཆེ་ཤོས་ཀྱི་རྒྱལ་སྤྱིའི་ཐོག་ནས་རྒྱབ་སྐྱོར་ལྷག་པར་དུ་རྒྱལ་ཁབ་ཁག་རེད་ཨ་ནི་རང་རང་གི་གཞུང་དང་མི་མང་ཚང་མའི་རྒྱབ་སྐྱོར་ཅིག་དགོས་ཀྱི་ཡོད་དུས་ཁག་ལ་ཨ་ནི་ད་ལྟ་ཅེཀ་སྤྱི་མཐུན་རྒྱལ་ཁབ་སོགས་པ་དཔེར་ན་རྒྱལ་ཁབ་དེ་དག་སྔན་མ་ད་ལྟ་ཨུ་རུ་སུའི་མངའ་འོག་ལ་ཡ་བསྡད་བཞག་པའི་གི་རྒྱལ་ཁབ་ཆུང་ཆུང་མང་པོ་ཞེ་བོ་ཅིག

ལྟར་ཆབ་སྲིད་ཀྱི་མི་སྣ་མང་པོ་ཞུགས་བཅུག་དགོས་ཡ་དེ་གལ་ཆེན་པོ་ཡིན་དུས་ཁག་ལ་ཨང་མ་འོངས་པར་དེ་འདྲ་བོད་པའི་འཐབ་རྩོད་ལ་ཡ་ད་དེ་ཤུགས་ཆེན་པོ་གི་ཅིག་འབྲེལ་བ་ཅིག་ཆགས་ཡོང་རང་བཞིན་ཤུགས་མ་ཐུབ་ཀྱི་ཆགས་ཡོང་གི་བསམ་འདུག་ཨ། གསན་པ་རྣམ་པ་ཚོ་ཐེངས་འདིའི་དུས་ཚོད་ཟིན་པས་ང་ཚོའི་ལེ་ཚན་དེ་འདི་གར་མཚམས་འཇོག་ཞུ་བ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ཞུ་རྒྱུ་དང་ལེ་ཚན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་དབྱངས་སྒྲོལ་ཡིན། དེ་ནས་ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང་ཕྱི་ལུགས་ཀྱི Menopause ཟེར་བའི་བུད་མེད་ཟླ་མཚན་ཆད་དེ་ལུས་ལ་ཚ་དྲོད་རྒྱས་པ་དང་སེམས་མི་སྐྱིད་པ་སོགས་ཀྱི་དཀའ་ངལ་བཟོ་བའི་དམིགས་བསལ་བུད་མེད་ཀྱི་ན་ཚ་དེའི་སྐོར་ཕྱི་ལུགས་སྨན་པས་ངོས་འཛིན་གནང་སྟངས་དང་དམིགས་བསལ་བོད་ནས་བུད་མེད་ཞིག་ཁོང་ལ་འཕྲད་པའི་དཀའ་ངལ་དངོས་མྱོང་ངོ་སྤྲོད་གནང་པ་ཞིག་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཕྱི་ལུགས་ཀྱི Menopause ཞེས་འབོད་པ་དེ་ནི་བུད་མེད་ཟླ་མཚན་ཆད་པའི་རྗེས་བུད་མེད་ལ་འཕྲད་པའི་དཀའ་ངལ་ཆེ་བའི་ན་ཚ་ཞིག་ཏུ་གོ་བ་ཡིན་ཞིང། དུས་ཚོད་དེ་ནི་བུད་མེད་ལོ་རྒས་འགྲོ་བ་དང་ཕྲུ་གུ་སྐྱེ་འཕེལ་གྱི་ལོ་ཚད་ཡོལ་འགྲོ་བའི་རྟགས་ཡིན་པ་རེད། ཨ་མི་རི་ཀའི་ནང་སྤྱི་ཡོངས་ཀྱི་བུད་མེད་ཟླ་མཚན་ཆད་པའི་ལོ་ཚད་ནི་ལོ་ལྔ་བཅུ་ང་གཅིག་ཡིན་པར་གསུངས་ཡོད་ཀྱང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་གསུངས་ན་འཛམ་གླིང་ནང་གི་བུད་མེད་མང་ཆེ་བ་ལོ་བཞི་བཅུ་ཞེ་ལྔ་ནས་ལྔ་བཅུ་ང་ལྔ་བར་ལ་ཟླ་མཚན་ཆད་འགྲོ་བའི་ཚོར་སྣང་ཡོང་གི་ཡོད་པ་གསུངས་ཡོད། ཕྱི་ལུགས་ཀྱི་ཟླ་མཚན་ཆད་པའི་བརྒྱུད་རིམ་ཁག་གསུམ་ཡོད་པ་གསུང་གི་ཡོད་པ་དང། དང་པོ་ཟླ་མཚན་ཆད་འགྲོ་བའི་གནས་སྐབས་དང་གཉིས་པ་ཟླ་མཚན་ཆད་པའི་གནས་སྐབས་གསུམ་པ་ཟླ་མཚན་ཆད་པའི་རྗེས་ཀྱི་གནས་སྐབས་བཅས་ཡིན་ཞིང།

དམིགས་བསལ་ཁག་ཅིག་ལ་ལོ་བཞི་བཅུ་ཞེ་གྲངས་ནས་ཟླ་མཚན་མི་སྙོམས་པའི་དཀའ་ངལ་འགོ་བཙུགས་པ་མ་ཟད། བུད་མེད་ཁག་ཅིག་ལ་ལོ་དེ་ལས་སྔ་བར་ལོ་སུམ་ཅུ་སོ་གྲངས་ནས་ཟླ་མཚན་ཆད་འགྲོ་བའི་ནད་རྟགས་ཐོན་མཁན་ཡང་ཡོད་པ་རེད། དུས་སྐབས་དེར་ཟླ་མཚན་བབས་པའི་སྐབས་ཡང་ན་དུས་ཚོད་རིང་པོ་ཕོན་ཆེན་པོ་བབས་པའམ་ཡང་ན་དུས་ཚོད་ཐུང་ངུ་ཉུང་ངུ་ལས་མི་འབབ་པའི་ཟླ་མཚན་འབབ་རྒྱུ་མི་སྙོམས་པ་ཡོང་བ་མ་ཟད། ཟླ་མཚན་ཆད་པའི་ནད་རྟགས་ལྟ་བུ་ལུས་ལ་ཚ་དྲོད་རྒྱས་པ་དང་གཉིད་ཁུག་དཀའ་བའི་དཀའ་ངལ། བུད་མེད་ཀྱི་མཚན་མ་སྐམ་པ་ཆགས་པ་སོགས་ཀྱི་ནད་རྟགས་ཐོན་པ་ཡིན་ཞིང་འོན་ཀྱང་ནད་རྟགས་དེ་དག་སེལ་བའི་སྨན་བཅོས་ཡོད་པ་གསུངས་འདུག་གཉིས་པ་ཟླ་མཚན་ཆད་པའི་དུས་ཡིན་ཞིང་དེའི་སྐབས་ལ་བུད་མེད་ལ་ཟླ་མཚན་མི་འབབ་པར་མཚམས་ཆད་པ་དང་གནས་སྐབས་དེར་བུད་མེད་ཀྱི་བསམ་སེའུ་ཡི་ཕྲུ་གུ་སྐྱེ་འཕེལ་གྱི་རྫས་སམ་སྒོ་ང་བཟོ་སྐྲུན་གྱི་བྱ་བ་ཡོངས་སུ་མཚམས་བཞག་པ་དང། Estrogen ཟེར་བའི་ཧོར་མོན་བཟོ་སྐྲུན་ཡོངས་སུ་མཚམས་འཇོག་བྱས་ཟིན་ཏེ་ཟླ་བ་བཅུ་གཉིས་རིང་ཟླ་མཚན་གཅིག་ཀྱང་མ་བབས་ན་ཟླ་མཚན་ཆད་པར་གཏན་འཁེལ་གྱི་ཡོད་པ་རེད། དེ་ཡང་བུད་མེད་ལོ་དྲུག་ཅུ་རེ་གྲངས་ལ་ཕེབས་པ་སྐལ་བཟང་སྒྲོལ་མ་ལགས་ཀྱིས་ཁོང་ལ་ཟླ་མཚན་ཆད་འགྲོ་ཡོད་པའི་སྐབས་ཚ་དྲོད་རྒྱས་པའི་ནད་རྟགས་ཐོན་ནས་དེ་ནས་ཟླ་མཚན་ཆད་ནས་ལོ་གཉིས་གསུམ་ནས་ནད་རྟགས་ཛ་དྲག་པོ་ཐོན་པའི་སྐོར་འགྲེལ་བརྗོད་གནང་དོན་ལ། ང་ནི་ལོ་ལྔ་བཅུ་ཡན་ལེན་ན་ལྔ་བཞི་ན་ཁྲིད་ནས་ཅེས་བྱས་ན། ཚ་བ་རྒྱབ་གཉེར་བྱས་བྱུང་བ་དང་པོ་སྐྱེས་བུ་ཆེ་དུས་ན་བུ་མི་འདུག་དེ་ནས་ལོ་གཉིས་ཕྱིན་ན་གསུམ་ཕྱིན་ན་གཅིག་ནས་བཞི་ནས་ཚ་བ་སྐྱེས་བུ་གཉེར་བྱས་ནས་མཚམས་གཅིག་དགུ་དུས་རླུང་གཅིག་ཕར་བཏོན་ནས་ཀུན་ནས་ཕྱི་དྲོ་རེ་ཞིག་ཚ་བ་བརྒྱབ་ཅིང། ཚ་བ་གཅིག་བརྒྱབ་ནས་ནི་བཞི་བརྒྱད་བརྒྱ་བས་དུ།

དྲག་ཏུ་མི་འགྲོ་བར་མུ་མཐུད་ནས་ལོ་མང་པོ་དཀའ་ངལ་ནང་གནས་མཁན་ཡོད་པར་བརྟེན་ནད་རྟགས་མུ་མཐུད་གནས་མཁན་གྱི་བུད་མེད་ཚོའི་ཁྲོད་དུ་ཁག་ཅིག་ལ་སྙིང་གི་ན་ཚ་དང་རུས་པ་སོབ་སོབ་ཆགས་པའི་ན་ཚའི་སློང་རྐྱེན་བྱེད་པའི་ཉེན་ཁ་ཡོད་པར་ངོས་འཛིན་གནང་གི་ཡོད་པ་ལྟར་སྐལ་བཟང་སྒྲོལ་མ་ལགས་སུ་ཟླ་མཚན་ཆད་པའི་རྗེས་ལ་དཀའ་ངལ་ཆེ་རུ་ཕྱིན་པ་མ་ཟད་མུ་མཐུད་ནས་དཀའ་ངལ་གནས་ཡོད་པའི་སྐོར་འགྲེལ་བརྗོད་གནང་དོན་ལ། ཨ་ཁོང་ཁྲོ་གཅིག་ཟ་ན་ནི་ཁོག་པའི་ནང་ཚང་མ་མ་བཤད་ཡ་མི་ཆུང་ན་སྨྱོ་ཀྲོ་ར་ཅིག་ཡིན། ཚ་བ་དེ་ནི་ཞིབ་ཞིབ་རྒྱག་པའི་ཞོགས་ཀ་གཅིག་རྒྱག་པའི་གཅིག་རྒྱབ་དེ་ནི་འབའ་ཞིབ་རོགས་རེ་ཅིག་ཚ་བ་གི་ཉི་མ་ཕྱེད་རེ་དུས་གསུམ་གཅིག་རྒྱག་པའི་ཚ་བ་ཨ་ལྷག་པ་ཁྲོ་ཡ་མི་ཆུང་ན་སྨྱོ་ཀྲོ་ར་ཅིག། ད་དུང་ལས་ད་ལོ་དྲུག་ཅུ་ལས་ནི་ལས་ད་དུང་ལས་ཚ་བ་དག་ཡོད་དེ་ཤ་དེས་ཚུ་དུག་ར་ཆེན་ཤ་དུག་འདུག་ཚ་བ་རྒྱག་ཡ། གཤམ་དུ Menopause ཟེར་བའི་བུད་མེད་ཟླ་མཚན་ཆད་པའི་ནད་དེའི་སྐོར་མདོར་བསྡུས་ནས་ངོ་སྤྲོད་ཞུས་ན། སྤྱིར་བཏང་ཟླ་མཚན་ཆད་པའི་བུད་མེད་ཀྱི་ལོ་ཚད་ཇི་ཙམ་ཡིན་ནམ་ཞེ་ན། ཨ་མེ་རི་ཀའི་ནང་མཚོན་ན་སྤྱི་ཡོངས་ཀྱི་བུད་མེད་ལོ་ལྔ་བཅུ་ང་གཅིག་ཙམ་ནས་འགོ་བཙུགས་པ་དང་ཟླ་མཚན་ཆད་འགྲོ་བའི་ལོ་ཚད་ནི་ལོ་བཞི་བཅུ་ཞེ་གྲངས་ནས་འགོ་བཙུགས་ཀྱི་ཡོད་པ་གསུངས་འདུག། ཟླ་མཚན་ཆད་པའི་ནད་རྟགས་ཇི་ལྟར་ཐོན་གྱི་ཡོད་དམ་ཞེ་ན། ནད་རྟགས་མི་འདྲ་བ་ཡོད་པ་ནས་བུད་མེད་ཁག་ཅིག་ལ་ཚང་མ་ཐོན་པ་དང་ཁག་ཅིག་ལ་འགའ་ཤས་ལས་མི་ཐོན་པ་ཡོང་གི་ཡོད་པ་ནི་ནད་རྟགས་དང་པོ་དེ་ལུས་ལ་ཚ་དྲོད་རྒྱས་པ་དེ་ཡིན་ཞིང་དེ་ནི་གློ་བུར་དུ་ལུས་ལ་ཚ་དྲོད་རྒྱས་པའི་ཚོར་སྣང་བྱུང་ནས་ལུས་ཡོངས་སུ་ཁྱབ་པ་དང། གཉིས་པ་མཚན་མོ་ལུས་ནས་རྔུལ་ནག་བརྒྱབ་པའམ་ཡང་ན་ལུས་གྲང་ཤུར་བརྒྱབ་སྟེ་འདར་སིལ་བརྒྱབ་པ། གསུམ་པ་བུད་མེད་ཀྱི་མཚན་མ་སྐམ་པོ་ཆགས་པ། བཞི་པ་གཅིན་སྙི་བའམ་གཅིན་པ་ཡང་སེ་བབས་པ་ལྔ་པ་གཉིད་གཡེར་བའི་དཀའ་ངལ་དྲུག་པ་སེམས་ཀྱི་ཚོར་བ་འགྱུར་ལྡོག་ཕྱིན་ཏེ་ཁོང་ཁྲོ་ལངས་བདེ་བ་དང་སྐབས་རེ་ངུ་འདོད་པ་དང་སྐབས་རེ་སྐད་བརྒྱབ་འདོད་པ། སེམས་ངལ་གྱི་དཀའ་ངལ་ཡོང་བ། བདུན་པ་ལུས་ཀྱི་པགས་པ་དང་མིག་དང་ཁ་སོགས་སྐམ་པོ་ཆགས་པ། བརྒྱད་པ་ནུ་མ་མཉེན་པོ་ཆགས་པ། དགུ་དགུ་པ་ཟླ་མཚན་ཕོན་ཆེ་བབས་པའམ་ཡང་ན་ཉུང་ངུ་ལས་མི་བབས་པའི་ཟླ་མཚན་བབས་སྟངས་མི་སྙོམས་པ་བཅས་ཡིན་ཞིང། ད་དུང་བུད་མེད་ཁ་ཅིག་ལ་ནད་རྟགས་གཞན་ཡང་ཐོན་སྲིད་པ་ནི་སྙིང་འཕར་ཤུགས་ཆེ་རུ་འགྲོ་བ་དང་མགོ་ན་བ། ལུས་ཀྱི་ཚིགས་དང་རུས་པ་མི་བདེ་བའམ་ཡང་ན་ན་ཟུག་གཏོང་བ། བློ་སྒྲིམ་མ་ཐུབ་པའམ་དྲན་ཤེས་མི་བརྟན་པ། ལུས་ཀྱི་ཤ་རྒྱག་ཏུ་འགྲོ་བ། སྐྲ་བུད་པ་བཅས་ཀྱི་ནད་རྟགས་དེ་རྣམས་ནི་བུད་མེད་ཀྱི་ལུས་ཀྱི་ཧོར་མོན་འགྱུར་བ་འགྲོ་བ་ལྟར་ནད་རྟགས་དེ་དག་ཐོན་པ་ཡིན་ཞིང། བུད་མེད་ཁ་ཅིག་ལ་ནད་རྟགས་ཧ་ཅང་གི་ཛ་དྲག་པོ་ཐོན་པ་དང་ཁ་ཅིག་ལ་འཇམ་པོ་ཐོན་པ་བཅས་བུད་མེད་ཚང་མར་ནད་རྟགས་གཅིག་གྱུར་ཐོན་གྱི་མེད་པ་རེད། ཟླ་མཚན་ཆད་པའི་ནད་རྟགས་རྣམས་ལོ་ཇི་ཙམ་གནས་ཀྱི་ཡོད་དམ་ཞེ་ན། སྤྱིར་བཏང་ལོ་བཅུ་བར་ནད་རྟགས་གནས་པ་ཡིན་ན་ཡང་བུད་མེད་མང་ཆེ་བར་ལོ་ལྔ་ལས་ཉུང་བ་མ་གཏོགས་དཀའ་ངལ་འཕྲད་ཀྱི་མེད་པ་རེད་འདུག་ལུས་ལ་ཚ་དྲོད་རྒྱས་པའི་ནད་རྟགས་དེ་ནི་ཟླ་མཚན་ཆད་པའི་ནད་རྟགས་གཙོ་བོ་ཞིག་ཡིན་པ་དང་དེ་ཡིས་ཁྱུག་ཙམ་རིང་ཚ་དྲོད་རྒྱས་པའི་དཀའ་ངལ་བཟོ་བ་མ་ཟད་ཚ་དྲོད་རྒྱས་པ་དང་མཉམ་དུ་གདོང་དམར་པོ་དང་གདོང་ནས་རྔུལ་ཆུ་ཐོན་པ། ལུས་ནས་རྔུལ་ཆུ་ཐོན་པ། ལུས་ཀྱི་ཚ་དྲོད་གནས་སྐབས་ཡོལ་ཟིན་པའི་རྗེས་གྲང་ཤུམ་རྒྱག་གི་ཡོད། ཟླ་མཚན་ཆད་པའི་གནས་སྐབས་ཡོང་དོན་ཇི་ཡིན་ནམ་ཞེ་ན། དེ་ནི་བུད་མེད་ཚོར་ལོ་རྒས་པའི་རྒྱུན་ལྡན་གྱི་ཆ་ཤས་ཤིག་ཡིན་པ་དང་བུད་མེད་ཀྱི་ཟླ་མཚན་ཆད་པའི་ལོ་དུས་ལ་སླེབས་སྐབས་བུད་མེད་ཀྱི་སྐྱེ་འཕེལ་གྱི་མ་ལག་རྣམས་རིམ་པས་ཉམས་རྒུད་འགྲོ་བ་མ་ཟད་མཚམས་ཆད་རྒྱུའི་གྲ་སྒྲིག་ཡིན་ཞིང། བུད་མེད་ཟླ་མཚན་ཆད་པའི་ལོ་ལ་སླེབས་པ་དང་བསམ་སེའུ་ཡིས Estrogen ཟེར་བའི་ཧོར་མོན་བཟོ་སྐྲུན་ཉུང་དུ་གཏོང་བ་དང། དེ་ལྟ་བུའི་གནས་སྐབས་ལ་བུད་མེད་ཀྱི་ཟླ་མཚན་ལ་འགྱུར་ལྡོག་གི་འགོ་བཙུགས་ཏེ་ཟླ་མཚན་འབེལ་པོ་ཡོད་པའམ་ཡང་ན་མི་འབབ་པའི་འགྱུར་བ་འགྲོ་བའམ་ཡང་ན་རྦད་དེ་ཆད་ཀྱི་ཡོད་པ་རེད། གལ་ཏེ་བུད་མེད་གང་ཞིག་ནས་ཟླ་མཚན་ཆད་པར་ངོས་འཛིན་ཇི་ལྟར་བྱེད་དགོས་དམ་ཞེ་ན། ལོ་བཞི་བཅུ་ཞེ་གྲངས་དང་ལྔ་བཅུ་ང་གྲངས་ལ་སླེབས་པའི་བུད་མེད་ནང། ཟླ་བ་བཅུ་གཉིས་མུ་མཐུད་ནས་ཟླ་མཚན་མ་བབས་པའི་སྐབས་དང་ཡང་ན་ཟླ་མཚན་ཆད་ཟིན་པའི་རྗེས་ལ་བུ་སྣོད་ནས་ཁྲག་དོན་པ་བྱུང་ཚེ་ངེས་པར་དུ་སྨན་ཁང་དུ་བསྟེན་གཏུགས་བྱ་དགོས་པ་དང་ལྷག་དོན་ཟླ་མཚན་ཆད་པའི་རྗེས་ལ་ཁྲག་དོན་པ་དེ་ནི་ན་ཚ་ཛ་དྲག་པོ་ཞིག་གི་ནད་རྟགས་ཡིན་སྲིད་པས་སྨན་ཁང་དུ་ངེས་པར་དུ་བསྟེན་དགོས་པའི་ལམ་སྟོན་གནང་གི་ཡོད། ཟླ་མཚན་ཆད་པའི་ནད་དེ་ལ་བཅོས་ཐབས་ཡོད་དམ་ཞེ་ན། ཟླ་མཚན་ཆད་པའི་གནས་སྐབས་དེ་ནི་རང་བཞིན་གྱི་བརྒྱུད་རིམ་ཞིག་ཡིན་པ་དེ་ཚོ་ལོ་ཚད་ལ་སླེབས་པའི་བུད་མེད་ཚོའི་ལུས་ཀྱི་འགྱུར་ལྡོག་ཞིག་ཡིན་ཞིང། འོན་ཀྱང་བུད་མེད་ཁ་ཅིག་ལ་ཟླ་མཚན་ཆད་པའི་ནད་རྟགས་ལ་སྨན་བཅོས་བྱེད་དགོས་ཀྱི་མེད། འོན་ཀྱང་སྨན་པར་བསྟེན་གཏུགས་བྱེད་དགོས་པའི་དུས་ཚོད་ནི། བུད་མེད་གང་ཞིག་ལ་ནད་རྟགས་ཚབས་ཆེན་པོ་ཐོན་པའམ། ཡང་ན་ནད་རྟགས་མ་ཡལ་བར་མུ་མཐུད་གནས་ཏེ་མི་ཚེར་དཀའ་ངལ་བཟོ་བའི་སྐབས་ལ་སྨན་གཏུགས་བྱ་དགོས་ཀྱི་ཡོད་པ་རེད།

བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་བོད་མིའི་གཞིས་ཆགས་ནང་ཡོད་པའི་ལེགས་བཅོས་ལས་འཆར་ཚོགས་པ་ཞེས་པས་གཞིས་ཆགས་སྲ་བརྟན་དང་ཡར་རྒྱས་གཏོང་ཆེད་ཁུལ་དེར་ཡོད་པའི་བོད་མིའི་ཁྲོམ་ར་ཡར་རྒྱས་བཏང་ནས་རིམ་པས་ཡུལ་སྐོར་སྤྲོ་འཆམ་པ་ཡོང་སའི་ལྟེ་གནས་ཤིག་བཟོ་ཐབས་གནང་བཞིན་འདུག་པ་འདིའི་ཐད་ཚོགས་པ་དེའི་སྤྱི་ཁྱབ་འགན་འཛིན་བསྟན་འཛིན་འགྱུར་མེད་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ལྷོ་ཕྱོགས་མོན་གྷོ་གཞིས་ཆགས་ནང་རྟེན་གཞི་བྱས་པའི། འདོད་རྒུ་གླིང་ལེགས་བཅོས་ལས་འཆར་ཞེས་པའི་ཚོགས་པ་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་གསར་འཛུགས་གནང་བ་ཞིག་ཡིན་འདུག་ཚོགས་པ་དེའི་དམིགས་ཡུལ་གཙོ་བོ་དེ་ནི། འཆར་གཞི་ལྡན་པའི་ཐོག་ནས་གཞིས་ཆགས་ཡར་རྒྱས་གཏོང་ཐབས་དང་སྲ་བརྟན་བཟོ་ཆེད་གཞིས་ཆགས་དེའི། གཞིས་ཁྱིམ་གསུམ་པའི་ནང་དུ་ཡོད་པའི་ཁྲོམ་ར་དེ་ཡར་རྒྱས་བཏང་ནས་ཡུལ་སྐོར་སྤྲོ་འཆམ་པའི་བསྟི་གནས་ཤིག་བཟོ་ཐབས་གནང་རྒྱུ་དེ་ཡིན་འདུག་ལ། ལེགས་བཅོས་ལས་འཆར་ཚོགས་པའི་ཚོགས་མིའི་ཁོངས་སུ་གཞིས་ཆགས་དེའི་ས་གནས་གཞིས་འགོ་ཐེ་བའི་སྐྱ་སེར་ཆ་ཚང་བ་ཞིག་ཡོད་ལུགས་སྤྱི་ཁྱབ་འགན་འཛིན་བསྟན་འཛིན་འགྱུར་མེད་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ཚོགས་པ་དེ་གི་ད་ཅིག་མིང་ལ་ཡར་ཐོག་མར་ད་ལྟ་འདོད་རྒུ་གླིང་ལེགས་བཅོས་ལས་འཆར་དུ་ཞུ་གི་ཡོད་རེད། འདི་ད་ལྟ་ཐོག་མར་ཉིས་སྟོང་བཅུ་གཉིས་ལོར་ལ་ཡར་ད་ལྟ། སྐྱབས་མགོན་རིན་པོ་ཆེ་ལམ་རིམ་ཆེན་པོ་མོན་གྷོ་ལ་ཡར་འདུག་སེ་གནང་བའི་སྐབས་སུ་ལ་ཡར་སྐབས་དེ་དུས་ད་ལྟ་ང་རང་ཚོའི་ས་གནས་འགོ་འཛིན་ཟུར་པ་མཚན་ལྡན་སྐུ་ངོ་རྒྱལ་མཚན་ཆོས་ལྡན་ལགས་ཀྱི་བུ་ཚེ་དབང་རྣམ་རྒྱལ་ལགས་ད་ལྟ་ཨ་རིར་ལ་ཡར་འདུག་སེ་ནས་ཁོ་རང་ཕྱག་ལས་གནང་བཞིན་ཡོད་རེད། ཁོ་རང་གི་བརྒྱུད་ནས་འདུག་སེ་བྱས་གཞིས་ཆགས་འདི་གཅིག་གདན་ས་ཆེན་པོ་གཉིས་ཡོད་བསྡད་པ་བྱས་གཅིག་ཡིན་ནས་གཅིག་གཞིས་ཆགས་འདི་སོ་སོའི་གི་ནུས་པ་ལ་དཔག་པའི་གི་གཅིག་ཞེ་དྲག་ཡར་རྒྱས་འདུག། འགྲོ་མི་འདུག་བསམ་པ་ལ་ཡར་འདི་ཡོང་དུས་ཁོ་རང་གིས་འདི་ལ་ཡར་ཅིག་གང་ལྟ། ཅིག་གི། གནད་ཡོད་ང་རང་ཚོ་གི་ས་གནས་ནང་ལོགས་ལ་ཡར་གནད་ཡོད་མི་སྣ་རེད། དེ་ནང་བཞིན་ནས་ས་གནས་འགོ་འཛིན་རེད། གཞིས་གྲོང་གི་སྤྱི་མི་རེད། དེ་རྣམས་ཚོ་ལ་ཡར་འདི། ཚོགས་འདུ་རབ་དང་རིམ་པ་མང་པོ་ཅིག་ཚོགས་གནང་ཤག། ཨ་ཅིག་གཞིས་ཆགས་འདི་ཡར་རྒྱས་ག་འདྲ་ཞིག་གཏོང་དགོས་ཡོད་མེད། གཞིས་ཆགས་ལ་སྲ་བརྟན་ག་འདྲ་བྱུང་གི་མེད། དེ་འདྲ་བྱས་ནས་ཉིས་སྟོང་བཅུ་བཞི་ལོར་ལ་ཡར་ཨ་ནི། དངོས་སུ་ཨ་ནི་ཚོགས་པ་འདི་གི་སྒྲོམ་གཞི་བསྒྲིགས་བྱས། འདི་ནང་ལོགས་སྒྲོམ་གཞི་འདི་ནང་ལོགས་ལ་ཡར་ཅིག་ས་གནས་འགོ་འཛིན་འདི་ཚོགས་གཙོ་གི་ངོ་བོ་ལ་བྱེད་བྱས། མཉམ་འབྲེལ་གི་ཚོགས་གཙོ་འདི་ནི་ང་རང་ཚོ་གི་ཚོགས་སྡེ་གི་ཚོགས་གཞོན་གི་ངོ་བོ་ཐོག་བྱས། ཨ་འདི་ནང་ལོགས་ལ་ཡར་དགོན་སྡེ་ཁག་དགུ་ཡོད་རེད་པ། བཙུན་དགོན་ཚུད་པའི་གི་འདི་ཡི་གི་མཁན་པོ་ཆ་ཚང་ཞིག་ང་ཚོ་གི་འདི་ནང་ལོགས་ལ་ཡར་ཚོགས་མི་ཆགས་བསྡད་ཀྱི་ཡོད་རེད། དེ་ནང་བཞིན་གྱི་ང་རང་ཚོའི་གཞིས་གྲོང་བཅུ་གྱི་སྤྱི་མི་ཆ་ཚང་དེ་འདི་ནང་ལོགས་ལ་ཡར་ཚོགས་མི་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ད་ག་ནང་བཞིན་གྱི་མཉམ་འབྲེལ་གྱི་ཨ་ནི་འགན་འཛིན་ལྷན་ཚོགས་ཆ་ཚང་དེ་འདི་ནང་ལོགས་ལ་ཚོགས་མི་ཆགས་བསྡད་ཀྱི་ཡོད་རེད། དེ་དེ་དེ་བཞིན་གྱི་ཨ་ནི་གཞོན་ནུ་བུད་མེད་རེད། ཨ་ང་ཚོ་ཆེད་ལས་པའི་ངོ་བོ་ཐོག་ནས་ད་ལྟ་བྱང་རྩེ་གྱི་ཨམ་ཆི་ལགས་ཁོ་རང་དེ་བཞིན་ནས་ང་ཚོ་གི་ཚོགས་མི་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་སྒྲོམ་གཞི་འདྲ་པོ་འདི

དེ་བཞིན་ལས་ཀའི་གོ་སྐབས་ཡོང་བ་སོགས་ལ་དམིགས་ནས། གཞིས་གྲོང་གསུམ་པའི་ནང་དུ་ཡོད་པའི་ཁྲོམ་ར་དེ་བཞིན་ཡར་རྒྱས་གཏོང་ཐབས་སུ་ཁྲོམ་རའི་མཐའ་ལ། ཆུ་ཡུར་གསར་བཟོ་དང་སྲང་ལམ་ནང་གློག་མཁོ་སྤྲོད་གནང་བ་སོགས་ལས་འཆར་ཁག་ཞིག་སྤེལ་འདུག་ལ། ད་དུང་རིམ་པས་ལས་འཆར་མང་པོ་ཞིག་སྤེལ་འཆར་ཡོད་འདུག། ཨ་ནི་མ་འོངས་པར་ང་ཚོ་ཅིག་གཞིས་ཆགས་གཞིས་གྲོང་གསུམ་པའི་གི་ཁྲོམ་ར་དེ་ལ་ཡང་ང་ཚོ་གིས་དམིགས་ཡུལ་འདྲ་པོ་ཅིག་སྒྲིག་བསྡད་ཀྱི་ཡོད། དེ་དང་འབྲེལ་བའི་ཐོག་ནས་ང་ཚོ་སྲིད་སྐྱོང་ནས་འདི་ཚོ་ལ་ཡང། འདུ་གོ་བསྡུར་བྱེད་ཡག་གི་གོ་སྐབས་ཅིག་བྱུང་སོང། དེའི་ཐོག་ལ་ཡང་འཆར་གཞི་ཡང་ཕུལ་ཡག་གི

སུ་འགྲོ་སར་ལམ་ཁ་འདི་ཚོ་བཟོ་ཡ་འགྲོ་གི་དང། འོ་འདི་ང་ཚོ་ཅིག་ལས་གཞི་འདི་ཚར་བསྡད་ཡོད་རེད་ད་ད་ལོ་འདྲ་ཆ་བཞག་པ་ཡིན་ན་ང་ཚོ་ཅིག་བོད་ཀྱི་ཐེབས་རྩ་བརྒྱུད་བྱས་ང་ཚོ་གི་ཅིག་རོགས་དངུལ་ཐོབ་ནས་ད་ལྟ་ང་ཚོ་ལམ་ཁ་ལ་ཡ་ཅིག་གང་འདྲ་གློག་ཡོད་རེད་བ། Street Light། དགོང་མོ་མཚན་ལ་ཡ་ཅིག་གང་འདྲ Street Light འདི་གལ་ཆེན་པོ་འགྲོ་སོང་ཁ་ཡ་ད་འདི་ཡོན་འདི་འོ་ལ་ཚོང་ཁང་མང་པོ་ཡོད་དུས་དུས་ཚོད་ཅིག་ལ་ཡ་ང་ཚོ་འདི་འདྲའི་ཚོང་ཁང་ནང་ལོགས་ལ་ཡ་ཅིག་རྐུན་མ་ཤོར་བ་དང་འདི་འདྲའི་གི་མེ་ནང་འདི་འདྲའི་བྱུང་ཡོད་རེད་འོ་འདི་གས་ཅིག་མ་ཡོང་ཡག་དང་ཨ་ཅིག་དགོང་དག་ཕྱི་ཙམ་བསྡད་ཐུབ་པ་ཡིན་ན་ཨ་ཅིག་རང་བཞིན་གྱིས་ཅིག་ཁོ་རང་ད་ལྟ་ཚོང་ཁང་བདག་པོ་དེ་ཚོ་ལ་ཡ་ཅིག་ཚོང་དེ་ཅིག་ཡག་ག་ཡོང་ཡག་དང་ཨ་ཅིག་གང་ལྟར Safety གི་ཐོག་ནས་རེད་བ་ཅིག་ཉེན་སྲུང་གི་ཐོག་ནས་ཡ་ཅིག་ཕན་ཐོགས་ཡོང་དེར་ཅིག་དེ་འདྲའི་གི་བསམ་བློ་ཅིག་བཏང་བྱས་ད་ལྟ་ང་ཚོ Street Light གི Project ཅིག་ད་ལྟ་ང་ཚོ་འགྲོ་དང་འགྲོ་བཞིན་པ་ཡིན། གང་དེ་འདྲ་ཞིག་ང་ཚོ་ཟླ་བ་གཅིག་གཉིས་ནང་ལོགས་ལ་ཡ་ཚར་བསྡད་ཀྱི་ཡོད། ཨོ་དེ་ནང་བཞིན་ཅིག་ད་རིམ་པས་རིམ་པས་བྱས་ང་ཚོ་གི་ལས་གཞི་ཅིག་སྤེལ་ཡག་གི་འཆར་གཞི་ཡོད་ལགས། ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ལེགས་བཅོས་ལས་འཆར་ཚོགས་པ་འགོ་བཙུགས་པ་ནས་བཟུང་ད་བར། ལས་གཞི་མང་པོ་ཞིག་སྤེལ་བའི་ནང་ནས། ཞིང་ཕྱུགས་དང་འབྲེལ་བའི་ཐོག་ལས་གཞི་ཁག་ཉི་ཤུ་ཙམ་སྤེལ་ཟིན་པ་དང། དེ་བཞིན Hepatitis B ཞེས་པའི། མཆིན་པའི་གཉན་ཚད་ཀྱི་ནད་འགོག་ཐབས་ཀྱི་ལས་འགུལ་ཡང་སྤེལ་བཞག། སྐབས་ད་ལྟ་བར་དུ་ཚོགས་པའི་གི་ངོས་ནས་ལས་གཞི་ད་ཅིག་ཁག་གལ་ཆེ་བ་ཆེ་བ་ཞིག་གྲུབ་རྗེས་ལ་ངས་ལས་གཞི་ཅིག་ཞུས་པ་ཡིན་ན། ཨ་ནེ་ཅིག་ང་ཚོའི་གཙོ་བོ་ད་ལྟ་ཆུ་གི་ཐོག་ལ་ཡ་ཨ་ནེ་ལས་གཞི་ཁག་ཉི་ཤུ་ཅིག་སྤེལ་ཚར་རེད། ཆུ་ལབ་དུས་ཙམ་པ་ལ་ང་ཚོ་གི་ཅིག་ཆར་པའི་གི་ཆུ་དེ་གས་ཅིག་ང་ཚོ་གི་བསགས་བྱས་ཨ་ནེ་ང་ཚོ་ཅིག་དབྱར་ཁའི་སྐབས་སོགས་ལ་ཡ་ཅིག་ཆུ་དཀོན་པའི་སྐབས་སོགས་ལ་ཡང་ཅིག་གིས་དཀའ་ངལ་མ་འཕྲད་པའི་གནས་སྟངས་གྱུར། གལ་སྲིད་ན་ང་ཚོ་གིས་ཆུ་དེ་གས་ཆ་ཚང་ཅིག་ས་འོག་ནས་ཆུ་འཐེན་གྱི་རེད་བ། དེ་ཡིན་དུས་གཡས་གཡོན་གྱི་ཆུ་རྒྱུག་ཕྱོགས་དེ་མི་འདེད་མི་དུས་འདེད་ཀྱི་ཐོག་ནས་ཡང་ཅིག་ཕྱུགས་ཀྱི་ཐོག་ནས་ཡང་དཀའ་ངལ་སེལ་ཐུབ་པའི་གི་ཐོག་ལ་ཡང་ང་ཚོ་གིས་ལས་གཞི་ཁག་ཉི་ཤུ་དུ་སྤེལ་ཐུབ་པ་བྱུང་ཡོད་རེད། འཕྲོད་བསྟེན་གྱི་ཐོག་ནས་ཡང་ཅིག་ད་ལྟ Hepatitis B རེད། ད་ལྟ་ང་ཚོ་གིས་ནམ་རྒྱུན་དུ་ཅིག་ང་རང་ཚོའི་གི་བཙན་བྱོལ་བོད་མིའི་གཞིས་ཆགས་ནང་ལོགས་ལ་ཡང་དཀའ་ངལ་ཆེ་བ་ཅིག་ཆགས་འདུག་བ་ར། དེའི་ཐོག་ལ་ཡ་ཆེ་གང་དག Tibet Fund རེད་ར Tibet Fund གིས་དཔལ་འབྱོར་མཐུན་འགྱུར་འོག་ནས་བྱང་རྩེ་སྨན་ཁང་དང་འདི་གི་ནང་ལེགས་བཅོས་ལས་འཆར་གྱི་ཟུང་འབྲེལ་གྱི་ཐོག་ནས Hepatitis B གི་ཅིག་ནད་འབུ་དེ་ཡར་བརྟག་དཔྱད་ཅིག་བྱས་ཏེ་ཅིག་འཕྲུལ་ཆས་དེ་ང་ཚོ་ལས་ཁུངས་ཆེན་པོ་ཅིག་སྤྲད་ཆས་འདི་ང་རང་སུ་བྱང་རྩེ་སྨན་ཁང་ལ་ཡ་ད་ལྟའི་ཆ་ལ་ཡ་ཅིག་འདི་གི་མཐུན་འགྱུར་འབྱོར་དང་འབྱོར་བཞིན་པ་རེད། འདི་གི་མཐུན་འགྱུར་བྱུང་ནས་ཅིག Hepatitis B གི་ནད་པ་མང་པོ་ཅིག་ལ་ཡ་ཅིག

གཞིས་ཆགས་སྲ་བརྟན་དང་ཡར་རྒྱས་ཡོང་བར་གཞིས་ཆགས་ནང་ལ་གཞོན་སྐྱེས་རྣམས་གནས་དགོས་རྒྱུ་དེ་གལ་ཆེན་པོར་སོང། ལེགས་བཅོས་ལས་འཆར་ཚོགས་པའི་ངོས་ནས་གཞོན་སྐྱེས་ཆེད་རྩེད་རིགས་ཚོགས་ཆུང་ཞིག་གསར་འཛུགས་གནང་བ་དང། གཞོན་སྐྱེས་ལ་ཆུ་འཐེན་གཏོང་གི་ལས་རིགས་སྦྱོང་བརྡར་སྤྲོད་པ་སོགས་གནང་ཡོད་ལུགས་བསྟན་འཛིན་འགྱུར་མེད་ལགས་ཀྱིས་མུ་མཐུད་ནས་འགྲེལ་བརྗོད་གནང་གི་འདུག། གཞོན་སྐྱེས་ཀྱི་ཐོག་ནས་ང་ཚོ་གིས་ད་ལས་གཞི་ཁག་ཤས་ཤིག་སྤེལ་ཡོད་རེད། ད་གཙོ་བོ་ང་ཚོ་གིས་ང་རང་འདི་ལ་ཡར་རྩེད་རིགས་ཚོགས་ཆུང་ཟེར་མཁན་ཅིག་ཡོད་རེད་ང་རང་ས་གནས་ཀྱི། དེ་ལ་ཡར་ཅིག་ལོ་ལྟར་ཨ་ནེ་རྒྱལ་བ་རིན་པོ་ཆེ་གི་འཁྲུངས་སྐར་སྐབས་སུ་རེད། དེ་ནས་ལོ་གསར་སྐབས་སུ་ལ་ཡར་ཅིག་ཁོ་རང་ཚོའི་ནང་ནས་རྐང་རྩེད་སྤོ་ལེ་འགྲན་བསྡུར་བྱེད་པ་དང། ལག་རྩེད་སྤོ་ལེ་འགྲན་བསྡུར་བྱེད་པའི་སྐབས་སུ་ལ་ཡར་ཅིག། སྐབས་ཀྱི་ཅིག་ཁོ་རང་ཚོ་གི་སྦྱིན་བདག་བྱེད་པ་འདི་ང་ཚོ་གི་དུས་རྟག་པར་དུ་ཅིག་མཐུན་འགྱུར་སྦྱར་དང་སྦྱར་བཞིན་པ་འགྲོ་ཅིག་ཆགས་བསྡད་ཡོད་རེད་དེ་མ་ཡིན་པའི་གི་གཞོན་སྐྱེས་ཁོ་རང་ཚོ་གི་དེ་ཅིག་ཆུ་གི་ལས་གཞི་གི་ཐོག་ནས་ཡང་ཡིན་པ་ཅིག་ལ་ཡང་ཆུ་གི་ཐོག་ལ་ཡང་ང་ཚོ plumbing འདྲ་བོ་འདི་འདྲའི་གི་ལས་ཀ་འདི་འདྲ་ཅིག་ང་ཚོ་གཞོན་ནུ་འདུན་པ་ནས་པུ་གུ་ལ་ཡང་ལས་ཀའི་གོ་སྐབས་འདི་འདྲའི་ཡང་ང་ཚོ་ཕུལ་ཐུབ་པ་བྱུང་ཡོད་རེད་ལས་གཞི་གི་ནང་དུ་འོ་འདི་འདྲའི་འདྲ་བོ་ཅིག་བྱས་བྱས་ད་གཙོ་བོ་འོ་འདི་འདྲའི་དེ་འདྲ་ཆགས་ལ་ང་ཚོ་གི་གཞོན་སྐྱེས་བྱས། ཨ་ནི་འཕྲོད་བསྟེན་གྱི་ཐོག་ནས་བྱས། ཨ་ནི་དེ་ནང་བཞིན་གྱི་ང་རང་ཚོ་གི་ཆུ་གི་ཐོག་ནས་ཡང་ལས་གཞི་འདི་ཐོག་ལ་ཡང་ད་ལྟའི་ཆ་ལ་སྒོས་སུ་ཤུགས་བརྒྱབ་དང་རྒྱག་བཞིན་པ་ཡིན། ཡང་བསྟན་འཛིན་འགྱུར་མེད་ལགས་ཀྱིས། གཞིས་ཆགས་སྲ་བརྟན་དང་མུ་མཐུད་ནས་གནས་པར། གཞོན་སྐྱེས་རྣམས་གཞིས་ཆགས་ནང་གནས་ཐུབ་པ་བཟོ་རྒྱུ་དེ་ནི་གལ་ཆེན་པོ་ཡིན་པ་དང། གཞོན་སྐྱེས་གནས་པ་ལ་ཁོར་ཡུག་བཟང་པོ་ཞིག་བཟོ་རྒྱུ་དེ་གལ་ཆེན་པོ་ཡིན་པའི་འགྲེལ་བརྗོད་འདི་ལྟར་གནང་བྱུང། བྱེད་སྟངས་མི་སོ་སོ་ལ་ཡ་བསམ་ཚུལ་མ་འདྲ་མ་འདྲ་ཡོང་ཆོག་གི་རེད་ད་ངའི་ངོས་ནས་ཅིག་བལྟ་གི་གལ་ཆེ་ཤོས་གྲོགས་ཅིག་ག་རེ་མཐོང་ཟེར་ན། ཅིག་གཞིས་ཆགས་འདིའི་ནང་ལོགས་ལ་ཡ་ཅིག་གཞོན་པའི་འདི་ཡ་གནས་དགོས་པ་འདི་དཔེ་མི་སྲིད་གལ་ཆེན་པོ་ཆགས་བསྡད་ཀྱི་འདུག་ག་རེ་ཟེར་ན་མ་འོངས་པ་ང་རང་ཚོ་ཅིག་གཞིས་ཆགས་འདི་ཅིག་ག་ལ་བ་རེ་ཅིག་འཛིན་སྐྱོང་བྱེད་མཁན་ཡིན་ན་རེད་ཅིག་ག་འདྲ་སླབ་གྲྭ་ཅིག་དགེ་རྒན་ཅིག་བྱེད་མཁན་ཡིན་ན་རེད་ག་འདྲ་གཞོན་སྐྱེས་ཅིག་བྱེད་དགོས་ཡོད་དུས་ཙམ་པ་ལ་ཡ་གཞོན་སྐྱེས་འདི་གཞིས་ཆགས་ནང་གནས་ཐུབ་པ་ཡིན་ན་གཞིས་ཆགས་སྲ་བརྟན་ཡོང་ཡ་ལ་ཡ་གཅིག་ཏན་ཏན་གཅིག་ང་རང་ཚོ་གི་ཕན་ཐོགས་ཐུབ་ཀྱི་རེད་བསམ་གི་འདུག་དེ་ཡིན་དུས་ཙམ་པ་ལ་ཡ་གཞོན་སྐྱེས་གནས་ལ་ཡ་གལ་ཆེ་ཤོས་དེ་ཁོར་ཡུག་ཐོན་ཡོང་གི་རེད་བསམ་གི་འདུག་ཁོར་ཡུག་ཟེར་དུས་ད་ད་ལྟ་ངས་དཔེ་མཚོན་ཞུ་འདོད་བྱ་ཡ་དེ་དེ་རེད་གཞིས་གྲོང་གསུམ་པ་དེ་གི་ཁྲོམ་ར་དེ་གཅིག་ཁོ་རང་གི་ཁོར་ཡུག་དེ་གཅིག་ཡག་པོ་མཛེས་པོ་རེད་དུ་བཟོ་ཡོད་བྱས་དེ་ང་ཚོ་གི་ང་རང་ཚོ་གི་གཞིས་ཆགས་དེ་གཅིག་སྔོན་མ་དུས་ཚོད་གཅིག་ལ་ཡ

ས་གནས་རྒྱ་གར་བར་མཐུན་ལམ་དང། ཁུལ་དེར་ཡོད་པའི་ཉམ་ཐག་ལ་རོགས་པ་བྱ་རྒྱུ་སོགས་ཀྱང་གནང་གི་ཡོད་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་སྡོམ་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། རྒྱ་ནག་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནང་དུ་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཀྱི་མཚན་ཐོ་མེད་པ་བཟོ་བཞིན་ཡོད་འདུག་རྒྱ་ནག་གཞུང་གིས་འཆར་གཞི་ལྡན་པའི་སྒོ་ནས་གོ་དོན་ཁ་གསལ་མེད་པའི་ཆབ་སྲིད་ཀྱི་ཉེས་མིང་རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་པ་ཞེས་པའི་ནག་ཉེས་ཕོག་མཁན་གྱི་བོད་ཀྱི་ཆབ་སྲིད་བཙོན་པ་དང་བཙོན་ཟུར་རྣམས་ཀྱི་མཚན་ཐོ་ཡོངས་ཁྱབ་ཏུ་བལྟ་ཐུབ་པའི་རྒྱ་ནག་རྒྱལ་ཡོངས་བཙོན་པའི་ཐོ་གཞུང་རེའུ་མིག་གི་ནང་ནས་མེད་པ་བཟོ་བཞིན་ཡོད་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་གནས་ཚུལ་སྤེལ་འདུག་དེ་ཡང་ལྟེ་གནས་ཁང་ལ་འབྱོར་བའི་ཁུངས་ལྡན་གྱི་གནས་ཚུལ་ནང་གསལ་ལྟར་ན་བཙོན་པའི་ཐོ་གཞུང་ནང་ནས་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཕྱིར་འདོན་བྱེད་པའི་ལས་གཞི་དེ་བོད་རང་སྐྱོང་ལྗོངས་ཟེར་བའི་མངའ་ཁོངས་ཙམ་མ་ཟད་རྒྱའི་ཞིང་ཆེན་གཞན་དུ་ཟླ་སྒྲིལ་བྱས་ཡོད་པའི་བོད་ཀྱི་ས་ཁུལ་ཁག་གི་ཆབ་སྲིད་བཙོན་པའི་གནས་ཚུལ་རྣམས་ཀྱང་ཡོངས་ཁྱབ་ཐོ་གཞུང་ནས་མེད་པ་བཟོ་བཞིན་ཡོད་འདུག། བྱ་སྤྱོད་འདི་ལ་བརྟེན་ནས་རྒྱ་ནག་གཞུང་གིས་སྔ་རྗེས་སུ་བོད་ནང་གི་བོད་མི་ག་ཚོད་ཙམ་ལ་གསང་བའི་ཁྲིམས་བཤེར་དང་བཙོན་འཇུག་ཁྲིམས་ཆད་བཏང་ཡོད་པ་ཤེས་རྟོགས་མི་ཐུབ་པ་བཟོ་བཞིན་ཡོད་པ་བཀོད་འདུག་གནས་ཚུལ་ནང་གསལ་བར་བོད་ནང་བོད་ཀྱི་སྐད་ཡིག་གི་ཐོབ་ཐང་རྩོད་ལེན་པ་བཀྲ་ཤིས་དབང་ཕྱུག་ལགས་ལ་རྒྱལ་ཁབ་ཁ་བྲལ་ལ་ངན་སྐུལ་ཞེས་པའི་ཉེས་མིང་འོག་བཙོན་འཇུག་ཁྲིམས་ཆད་བཏང་བའི་གནས་ཚུལ་རྒྱ་ནག་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནང་དུ་མི་གསལ་བ་མ་ཟད། ཁོང་ཉིད་གློད་གྲོལ་གཏོང་བའི་སྐབས་སུ་ཡང་ཁོང་ལ་བཙོན་འཇུག་ཁྲིམས་ཆད་བཏང་བའི་ཡིག་ཆ་སྤྲད་མེད་པ་རེད། བོད་ཀྱི་ཆབ་སྲིད་བཙོན་པ་མང་པོའི་གནས་ཚུལ་རྒྱ་ནག་གི་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནང་དུ་བཅུག་མེད་པའི་ཐད་སྔ་རྗེས་སུ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་ཀྱང་གནས་ཚུལ་མང་པོ་བཏོན་ཡོད་པ་རེད་ལ་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་བདུན་པའི་ནང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་རྒྱ་ནག་གི་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནང་དུ་མི་གསལ་བའི་བོད་ཀྱི་ཆབ་སྲིད་བཙོན་པ་བཞི་ཡི་གནས་ཚུལ་ཡོངས་བསྒྲགས་བྱས་ཡོད་པའི་ཁོངས་སུ་དིང་རི་བཀྲ་ཤིས་བདེ་གྲོགས་དགོན་པའི་དགེ་འདུན་པ་ཆོས་རྒྱལ་དབང་པོ་དང་བློ་བཟང་སྦྱིན་པ་ནོར་བུ་དོན་གྲུབ་ངག་དབང་ཡེ་ཤེས་བཅས་ཡིན་ཞིང་ཁོང་རྣམས་ལ་ལོ་ལྔ་ནས་ཉི་ཤུ་བར་གྱི་བཙོན་འཇུག་ཁྲིམས་ཆད་བཏང་ཡོད་པ་དང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་བོད་མི་དེ་དག་ལ་ཁྲིམས་གཅོད་བྱས་པའི་བརྙན་པར་ཡིག་ཆ་སོགས་དང་བཙོན་འཇུག་གི་དུས་ཡུན་སོགས་ཡོངས་ཁྱབ་ཏུ་མཐོང་རྒྱུ་མེད་ཚུལ་བརྗོད་འདུག་ཅིང་གནད་དོན་དེ་ནི་བོད་རང་སྐྱོང་ལྗོངས་ཟེར་བའི་ནང་དུ་རྒྱུན་ལྡན་ལྟ་བུར་འགྱུར་བཞིན་ཡོད་པར་འགྲེལ་བརྗོད་གནང་ཡོད་པ་རེད། ཡང་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་གསུམ་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ལྷན་འཛོམས་ཀྱིས་རྒྱ་གར་ནང་བོད་དོན་གོ་རྟོགས་སྤེལ་ཕྱོགས་སྐོར་གནད་འགག་ཆེ་བའི་ཚོགས་འདུ་ཞིག་བསྐོང་ཚོགས་གནང་ཡོད་པ་རེད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་འགོད་སྤེལ་བྱས་པར་གཞིགས་ན་ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་ཉིན་ལྡི་ལི་སྐུ་ཚབ་དོན་གཅོད་ལས་ཁུངས་སུ་སི་ཇི་ཏི་སི་ཞེས་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་པའི་རྒྱལ་ཡོངས་ཚོགས་གཙོ་རིན་ཆེན་མཁའ་འགྲོ་ཁེར་མེད་ལགས་ཀྱི་གཙོ་སྐྱོང་འོག་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུའི་ནང་ལྡི་ལི་སྐུ་ཚབ་དོན་གཅོད་བློ་བཟང Shastri ལགས་དང་ཕྱི་དྲིལ་དྲུང་འཕར་བསྟན་འཛིན་ལེགས་བཤད་ལགས། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་པའི་ཟུང་འབྲེལ་ཚོགས་གཙོ་བླ་མ་ཆོས་འཕེལ་བཟོད་པ་ལགས། སྐུ་ཞབས Surendra Kumar ལགས། སྐུ་ཞབས Arvind Nikose ལགས་དེ་བཞིན་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་པའི་ས་གནས་འབྲེལ་མཐུད་པ་དང་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འབྲེལ་མཐུད་པ་དང་ལས་བྱེད་བཅས་མཉམ་ཞུགས་གནང་ཡོད་པ་རེད། ཚོགས་འདུའི་ཐོག་སྐུ་ཞབས་རིན་ཆེན་མཁའ་འགྲོ་ཁེ་མེ་ལགས་ཀྱིས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མར་ལེགས་བཅོས་དགོས་གལ་ཆེ་ཚུལ་དང་ཚོགས་པ་དེ་ཉིད་བོད་མིའི་རང་དབང་འཐབ་རྩོད་ལ་གལ་གནད་ཆེན་པོ་ཆགས་སྐོར་འགྲེལ་བརྗོད་གནང་པ་མ་ཚད་ཚོགས་འདུའི་དམིགས་ཡུལ་གཙོ་བོ་གཉིས་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གམ་ཁོང་གི་སྐུ་ཚབ་ཡང་ན་བོད་མིའི་སྒྲིག་འཛུགས་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དབར་གྲོས་མོལ་སླར་གསོ་ཡོང་ཐབས་དང་རྒྱལ་སྤྱི་དང་རྒྱ་གར་གྱི་དཔོན་རིགས་ལ་གནོན་ཤུགས་སྤྲད་པའི་ཐོག་རྒྱ་ནག་གཞུང་ནས་བོད་རྒྱ་འབྲེལ་མོལ་ལ་ཞུགས་རྒྱུར་སྐུལ་འདེད་གཏོང་རྒྱུ་ཡིན་ཞེས་གསུངས་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང།